ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་སྟག་ལོའི་བོད་ཟླ་དང་པོའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་དགུ་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་བརྗོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་རིགས་དང་ཕྱི་ནང་གི་དད་ལྡན་པ་ཁྲི་ཚོ་བརྒལ་བར་བདེ་མཆོག་ནག་པོ་བའི་ལུགས་ཀྱི་བཀའ་དབང་སྩལ་གནང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། ཨི་ཏྲ་ལིའི་རྒྱལ་ས་རོམ་ནང་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུའི་ཆེད་ཡུ་རོབ་ཀྱི་ཡུལ་གྲུ་གང་ས་ནས་བོད་མི་འདུ་འཛོམས་བྱུང་ཡོད་པ་མ་ཟད་ལས་འགུལ་དེའི་སྐབས་སུ་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གཙོས་པའི་འབྲེལ་ཡོད་སྤྱི་འཐུས་ཚོ་ཕེབས་ཡོད་སྟབས་འདི་གའི་ཆེད་གཉེར་གསར་འགོད་པ་རབ་ཁང་ཚེ་རིང་ཕུན་ཚོགས་ལགས་དང་ཐད་ཀར་གླེང་མོལ་ཞུས་པ་ཞིག་གསན་རྒྱུ། ཡང་ཨ་མི་རི་ཀའི་རང་དབང་ཁང་པས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་ལོ་འཁོར་སྙན་ཐོ་བཏོན་པའི་ནང་བོད་འདི་རང་དབང་མེད་པའི་ཡུལ་ལུང་སྡུག་ཤོས་ཨང་ཀི་དང་པོར་མིང་འདོན་བྱས་ཡོད་པའི་གནད་དོན་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ། དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང་ཐའེ་དབན་ནང་བོད་དོན་ལས་འགུལ་སྤེལ་རྒྱུར་ཐའེ་དབན་ནང་ཡོད་པའི་རྒྱ་ནག་གཅིག་གྱུར་ལ་རྒྱབ་སྐྱོར་བྱེད་མཁན་ཟེར་བས་སླར་ཡང་རྙོག་དྲ་སློང་གི་ཡོད་པའི་སྐོར་ལ་ཐའེ་དབན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཐེ་ཝན་ནང་བཀྲ་ཤིས་ཚེ་རིང་ལགས་དང་ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་གཉིས་དང་ལྷན་དུ་འདས་པའི་ལོ་ངོ་དྲུག་ཅུ་རེ་གསུམ་རིང་གསུམ་བཅུའི་དུས་དྲན་གྱི་ལས་འགུལ་གྱི་འཕེལ་རིམ་དང་མ་འོངས་གནས་སྟངས་སོགས་ཀྱི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོས་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་རིགས་ཀྱི་དད་ལྡན་པ་གཙོས་པའི་ཕྱི་ནང་གི་མི་དམངས་ཁྲི་ཚོ་བརྒལ་བར་བདེ་མཆོག་ནག་པོ་བའི་ལུགས་ཀྱི་བཀའ་དབང་བསྩལ་བསྒྲུབས་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། སྤྱི་ཟླ་གསུམ་པ་གི་ཚེས་པ་དགུ་ཉིན་ཕྱི་སོག་རྒྱལ་ཁབ་ཀྱི་དགའ་ལྡན་ཐེག་ཆེན་གླིང་གི་གསོལ་འདེབས་ཀྱི་ཞུ་ངོར། ཁལ་ཁ་རྗེ་བཙུན་དམ་པ་རིན་པོ་ཆེ་གི་མཆོག་སྤྲུལ་རིན་པོ་ཆེ་གཙོ་བོར་བྱས་ཏེ། ཨུ་རུ་སུ་དང་སོག་ཡུལ་གྱི་སོག་རིགས་ཉིས་སྟོང་བརྒལ་བ་དང་བོད་མི་དང་ཕྱི་རྒྱལ་མི་རིགས་ཆིག་ཁྲི་ཉིས་སྟོང་བརྒལ་བར་དཔལ་འཁོར་ལོ་བདེ་མཆོག་ནག་པོ་བ་གི་ལུགས་ཀྱི་བཀའ་དབང་སྩལ་གནང་མཛད་སོང་ལ། སྐབས་དེར་གོང་ས་མཆོག་གིས་ང་ཚོའི་རང་རྒྱུད་ལ་ཡོད་པ་གི་རང་གཅེས་འཛིན་དང། བདེན་གྲུབ་ཨ་འཐས་ཀྱི་འཛིན་པ་སྟེ། སྐལ་ཚོ་དུ་ཐུབ་ཐུབ་ཀྱིས་ཉིན་རེ་བཞིན་དུ་བསམ་བློ་བཏང་ནས་ཕྱུགས་ཀྱི་དཔལ་གྱི་ཉམས་ལེན་བྱས་ན། ཁྱེད་རང་ཚོ་རྒྱལ་བ་རིན་པོ་ཆེ་གི་སློབ་མ་ཆགས་པ་རེད་ཅེས་བཀའ་སྩལ་གནང་གི་འདུག།
ད་ག་ད་ང་རང་ཚོའི་ངོས་ནས་བྱས་ཉིན་མཚན་དུས་དྲུག་ཏུ་རང་གཅེས་འཛིན་དང། བདེན་གྲུབ་ཀྱི་ཨ་འཐས་ཀྱི་འཛིན་པ་གཉིས་པོ་དེ་བསྟན་པའི་དགྲ་ཟེར་ན་དེ་རེད། རང་ལ་གནོད་པ་བྱེད་མཁན་གྱི།

རྒྱལ་བ་རིན་པོ་ཆེ་གིས་ང་རའི་ངོས་ནས་ཆ་བཞག་ན་འདི་ཉམས་ལེན་བྱེད་ཀྱི་ཡོད་རེད། ཉིན་རེ་བཞིན་དུ་བསམ་བློ་གཏང་གི་ཡོད་བྱས་ཙང། ཁྱེད་རང་ཚོས་འདི་འདྲའི་བསམ་བློ་བཏང་ན་ཨ་ནི་རྒྱལ་བ་རིན་པོ་ཆེའི་སློབ་མ་ཆགས་པ་རེད། གཞན་ཡང་གོང་ས་མཆོག་ནས་བདེ་མཆོག་ནག་པོ་པ་གི་བཀའ་དབང་དངོས་གཞི་སྩལ་གནང་བ་གི་སྐབས་གསང་སྔགས་ཀྱི་ཆོས་ཟེར་བ་ནི་གསང་ཞིང་སྦས་པའི་སྒོ་ནས་མངོན་ཆུང་གིས་ཉམས་ལེན་བྱེད་དགོས་པ་དང། ཐ་མལ་གྱི་སྣང་ཞེན་ལས་ཡིད་སྐྱོབ་པ་གི་དོན་ཡིན་པ་སོགས་བཀའ་གནང་གི་འདུག། ཀྱང་མ་མའི་གསང་སྒྲོག་བྱས་ན་ཨ་ནི་ཡག་པོ་ཡོད་མ་རེད། གསང་སྔགས་ཟེར་མིང་སྐོར་གསང་ཟེར་ཡ་དེ་མངོན་ཆུང་བྱས་ནས་ཉམས་ལེན་བྱེད་ཡ་ཡིན་པ་རེད། ཨ་ནེ་སྔགས་ཟེར་ཡ་དེ Mantra ཟེར་ནས་ཡིད་སྐྱོབ་ཟེར་ཡ་ཅེ་ད་ཐ་མལ་པའི་སྣང་ཞེན་ལས་སྐྱོབ་ཡ། ཨ་ནེ་སྔགས་བླ་མེད་ཀྱི་བཤད་པ་ཇི་བཞིན་པ་ཡིན་ན་ཨ་ནེ། རགས་པ་གློ་བུར་བའི་ལུས་སེམས་དེ་ཕར་བཞག་ནས། ཕྲ་བ་གཉུག་མའི་ཨེ་ནི། རླུང་སེམས་ཙམ་ལས་གྲུབ་པའི་ད། སྒྱུ་ལུས་དང་འོད་གསལ་ཟུང་འཇུག་མངོན་དུ་བྱ་རྒྱུ་བཤད་ཀྱི་ཡོད་རེད། བདེ་མཆོག་ནག་པོ་པ་གི་བཀའ་དབང་ནི་བོད་བརྒྱུད་ནང་པའི་བསྟན་པ་ལས་གསང་སྔགས་ཀྱི་བཀའ་དབང་ཧ་ཅང་དཀོན་པོ་ཟིག་ཡིན་པར་བརྟེན། བཀའ་དབང་འདི་ཐོབ་པར་ཕྱི་ནང་གི་མི་རིགས་ཧ་ཅང་མང་བོས་སྐལ་བཟང་དུ་ཤུགས་ཆེར་ཚོར་གི་ཡོད་པ་ལས། ཨ་མི་རི་ཁ་གི་ཨ་ལ་སི་ཀ་མི་ལ་རས་པའི་དགོན་པ་ནས་ཡིན་པ། ཕྱི་རྒྱལ་མི་རིགས་ཆོས་ཞུ་བ་རྡོ་རྗེ་སེང་གེ་ལགས་ནས། གོང་ས་མཆོག་གི་དགུང་ལོ་མཐོན་པོ་ཡིན་དུས་འདིར་བཀའ་དབང་འདི་འདྲ་ཐོབ་པ་ནི་ཧ་ཅང་སྐལ་བཟང་རེད་ཅེས་འགྲེལ་བརྗོད་གནང་གི་འདུག་སངས་རྒྱས་འཇིག་རྟེན་དུ་བྱོན་པ་གི་རྗེས་བོད་མི་ཚོས་ལེགས་སྦྱར་གྱི་ཆོས་བརྒྱུད་རྒྱུན་འཛིན་གཙང་མ་གནང་ནས་ད་ཆ་རྒྱ་གར་ལ་ཕྱིར་རྩིས་འབུལ་གནང་བཞིན་པར་རིམ་པ་མང་བོ་ཟུག་ཡོད་པ་ལས་དམིགས་བསལ་བདེ་མཆོག་གི་ཆོས་རྒྱུན་གཙང་མ་འདི་འདྲ་ཧ་ཅང་ངོ་མཚར་ཆེན་པོ་དང་ཧ་ལས་པ་རེད། གོང་ས་མཆོག་དགུང་ལོ་མཐོན་པོ་ཡིན་པས་བཀའ་དབང་འདི་འདྲ་ཐོབ་པར་ང་ཚོ་ཧ་ཅང་བསོད་ནམས་ཆེན་པོ་རེད། ནུབ་ཕྱོགས་སུ་བཀའ་ཆོས་ཤུགས་དྲག་འདི་འདྲ་ཐོབ་རྒྱུ་དཀའ་ལས་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། བོད་མི་གཞོན་སྐྱེས་བསྟན་འཛིན་མཆོག་དབྱངས་ལགས་ནས་དབང་འདི་ཐོབ་པར་ཧ་ཅང་དགའ་སྤྲོ་དང། དབང་གི་དུས་ཚོད་ཤིན་ཏུ་རིང་པོ་འདུག་པས་འབྱུང་འགྱུར་གོང་ས་མཆོག་གིས་སྐུ་ངལ་མང་ཙམ་གསོ་བ་གི་རེ་བ་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་རིང་འདི་ཚོའི་དབང་ཐོབ་དབང་འདི་ཐོབ་པ་ལ་ཧ་ཅང་གི་དགའ་བོ་བྱུང་སོང། དབང་འདི་མི་ཚེའི་ནང་ལ་ཅིག་ཐོབ་ཡ་ལ་ད་དཀོན་པོ་ཡིན་གྱི་རེད་བསམ་གྱི་ཡོད་བསམ་མ་དེ་རིང་ཡང་རྒྱལ་བ་རིན་པོ་ཆེ་གི་དུས་ཚོད་རིང་པོ་བཞུགས་པ་སོང་ཙང་སྐུ་ངལ་ཡང་ཧ་ཅང་ད་ཆེན་པོ་ཁག་ཡོད་ཀྱི་རེད་བསམ་གྱི་འདུག་བསམ་མ་རྗེས་ཕྱོགས་ནས་དུས་ཚོད།

ཚད་མཐོན་པོའི་ཐོག་ནས་རྒྱབ་སྐྱོར་དང་ཞུ་སྐུལ་གནང་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་འདུག་དེ་དང་ཕྱོགས་མཚུངས་ཁོང་གིས་པཎ་ཆེན་རིན་པོ་ཆེའི་གར་ཡོད་ཙམ་ཡང་ཤེས་རྟོགས་མེད་པའི་གནས་སྟངས་སོགས་ལུང་འདྲེན་གནང་སྟེ་ཁོང་གི་ངོས་ནས་གསུམ་བཅུའི་དུས་དྲན་གྱི་ཉིན་མོར་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་བསྐྱར་ནན་འགྲེལ་བརྗོད་གནང་ཡོད་པ་རེད། ཡང་གསར་འགྱུར་གཞན་ཞིག་ལ་ཨ་མི་རི་ཀའི་ཀལ་ཕོར་ནི་ཡ་མངའ་སྡེའི་སཱན་ཏཱ་སྦར་སྦར་རྫོང་གིས་བོད་མིའི་གསུམ་བཅུའི་སྒེར་ལངས་ཉིན་མོ་སྲུང་བརྩི་ཞུ་རྒྱུའི་བསྒྲགས་གཏམ་སྤེལ་འདུག་དེ་ཡང་ཨ་རི་ནུབ་རྒྱུད་ཀལ་ཕོར་ནི་ཡ་མངའ་སྡེ། Santa Barbara། གྲོང་སྡེ་ལས་ཁུངས་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་མིའི་སྒེར་ལངས་དུས་དྲན་དེ་བཞིན་བོད་ཀྱི་ཉིན་མོ་ཞེས་སྲུང་བརྩི་ཞུ་རྒྱུའི་ཐག་གཅོད་གནང་བའི་བསྒྲགས་གཏམ་སྤེལ་ཡོད་པ། ས་གནས་ནས་ཐེ་བོ་སྤྲུལ་སྐུ་གྱི་གནས་ཚུལ་མཁོ་སྤྲོད་གནང་བྱུང་ལ། ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་རྫོང་ས་གནས་ཀྱི་ལས་ཁུངས་མདུན་འབྲེལ་ཡོད་ས་གནས་གཞུང་གི་མི་སྣ་ཕེབས་གནང་སྟེ་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་བ་དང་བོད་དོན་རྒྱབ་སྐྱོར་གྱི་གཏམ་བཤད་གནང་བ་བཅས་འདི་ག་རླུང་འཕྲིན་ཁང་ལ་བརྙན་པར་ཡང་འབྱོར་ནས་གསལ་བྱུང་འདུག། ཡང་གོང་ཞུས་བསྒྲགས་གཏམ་དེའི་ནང་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་ལོ་ངོ་དྲུག་ཅུ་རེ་གསུམ་གོང་བོད་ཀྱི་རྒྱལ་ས་ལྷ་སའི་ནང་བོད་མི་ཚོས ྋགོང་ས་ཏཱ་ལའི་བླ་མའི་སྐུའི་བསྲུང་བྱའི་ཆེད་བོད་མི་འདུ་འཛོམས་ཀྱིས་རྒྱ་མིའི་དམག་དཔུང་བོད་ནས་ཕྱིར་འགྲོ་དགོས་ཞེས་རང་དབང་འཐབ་རྩོད་ཀྱི་རྔམ་སྟོན་ལས་འགུལ་སྤེལ་ཡོད་པ་དང་དུས་ཡུན་དེའི་རིང་རྒྱ་ནག་གཞུང་གིས་དྲག་གནོན་བྱས་ཏེ་བོད་མི་བརྒྱད་ཁྲི་བདུན་སྟོང་ཙམ་དམར་བསད་བཏང་བ་དང་བཙོན་འཇུག་སྡུག་སྦྱོང་བཏང་བ་སོགས་ཀྱི་གནས་ཚུལ་བྱུང་བའི། ཚོད་དཔག་བྱེད་ཀྱི་ཡོད་པ་རེད་ལ་ད་ལྟ་ལོ་ངོ་དྲུག་ཅུ་རེ་བཞི་ཙམ་འགྲོ་གི་ཡོད་ཀྱང་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཆོས་དང་རིག་གཞུང་རང་དབང་སོགས་རྩ་མེད་བཟོ་ཐབས་ཀྱི་དམ་དྲག་མུ་མཐུད་ནས་ཡོད་མུས་རེད། ཡིན་ནའང་བོད་མི་ཚོས་སོ་སོའི་ངོ་བོ་མ་བརླག་པ་དང་རང་དབང་འཐབ་རྩོད་མུ་མཐུད་བྱེད་རྒྱུའི་ཆོད་སེམས་བརྟན་པོ་བཟུང་ནས་ལས་འགུལ་སྤེལ་བཞིན་ཡོད་ལ། རྒྱལ་སྤྱིའི་ཁྱོན་ཡོངས་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་དང་ལས་འགུལ་སྤེལ་གྱི་ཡོད་པ་ལྟར་གོང་དུ་ཞུས་པའི་མངའ་ཁུལ་དེའི་ནང། བོད་དོན་རྒྱབ་སྐྱོར་བ Santa Barbara། Friends of Tibet། དང Santa Barbara Summit for Tibet། ཞེས་པའི་ཚོགས་པ་གཉིས་ཀྱིས་རྒྱལ་སྤྱིའི་ཁྱོན་ཡོངས་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་དང་ལས་འགུལ་སྤེལ་གྱི་ཡོད་པ་ལྟར་གོང་ཞུས་ཚོགས་པ་གཉིས་ནས་ཀྱང་དེ་ལྟར་བོད་ཀྱི་འཐབ་རྩོད་ལ་ལས་འགུལ་སྤེལ་གྱི་ཡོད་རེད་ཅེས་བོད་མི་སྒེར་ལངས་ཀྱི་དུས་དྲན་རྒྱབ་ལྗོངས་ལོ་རྒྱུས་སྙིང་བསྡུས་ཤིག་ངོ་སྤྲོད་གནང་བ་དང་ཆབས་ཅིག Santa Barbara། County། སྤྱི་ཁྱབ་ལས་ཁུངས་ནས་གསུམ་བཅུའི་དུས་དྲན་དེ་བཞིན་བོད་ཀྱི་ཉིན་མོ་ཞེས་སྲུང་བརྩི་ཞུ་རྒྱུ་དང་གསུམ་པའི་ཚེས་བརྒྱད་ཉིན་ལས་ཁུངས་སྟེང་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱས་ཡོད་པ་གྲོས་ཆོད་དེའི་ནང་བཀོད་འདུག་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་ཀྱིས་རྒྱ་ནག་གཞུང་ལ་བོད་དང་ཤིན་ཅང་མངའ་ཁུལ་གྱི་བློ་འཚབ་ཡོད་པའི་གནད་དོན་རྣམས་སེལ་དགོས་ལུགས་ནན་བརྗོད་གནང་འདུག་དེ་ཡང South China Morning Post ཞེས་པའི་གསར་འགྱུར་བརྒྱུད་ལམ་ནང་ཁ་སང་ཚེས་བརྒྱད་ཉིན་གནས་ཚུལ་སྤེལ་བ་ལྟར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་གསར་པ་སྐུ་ཞབས Volker Turk མཆོག་ནས་རྒྱལ་ཚོགས་ཀྱི་འབྲེལ་ཡོད་ཚན་པས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་སྙན་ཐོ་བཏོན་པའི་ཉིན་གཅིག་རྗེས་ཏེ་གཟའ་མིག་དམར་ཉིན་འབྲེལ་ཡོད་ཚོགས་འདུའི་ཐོག་གཏམ་བཤད་གནང་བའི་སྐབས་བོད་དང་ཤིན་ཅང་གིས་གཙོས་པའི་གྲངས་ཉུང་མི་རིགས་ཚོའི་ཐོག་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་རྩིས་མེད་རྡོག་རོལ་བཏང་སྟེ་དྲག་གནོན་བྱེད་བཞིན་པ་དེ་ནི་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་རེད་ལ་ང་ཚོའི་ངོས་ནས་རྒྱ་ནག་གཞུང་དང་མཉམ་གནད་དོན་དེ་དག་གི་ཐོག་གུ་ཡངས་ཀྱི་གྲོས་བསྡུར་གྱི་ལམ་ནས་བོད་དང་ཤིན་ཅང་གཉིས་ཀྱི་གྲངས་ཉུང་མི་རིགས་ཚོའི་དཀའ་ངལ་སེལ་ཐབས་བྱེད་རྒྱུའི་སྒོ་མོ་ཕྱེས་ཡོད་ལ་རྒྱ་ནག་གི་ངོས་ནས་ཀྱང་དེར་གཞིགས་པའི་ལག་ལེན་བསྟར་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་ནན་བརྗོད་གནང་འདུག། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྙན་ཐོ་དེའི་ནང་རྒྱ་ནག་གཞུང་ནས་བོད་དང་ཤིན་ཅང་བཅས་པའི་ནང་དྲག་གནོན་བྱས་པའི་གནས་ཚུལ་ཐེར་འདོན་བྱས་པའི་ཁོངས་སུ་དཔེར་ན་བོད་ནང་ཆ་བཞག་པ་ཡིན་ན། བོད་མིའི་ཆོས་དང་རིག་གཞུང་སྐད་ཡིག་ཚུན་ཆད་རྩ་མེད་བཟོ་ཐབས་ཀྱི་ཤིན་ཏུ་ངན་གཡོ་ཅན་གྱི་ཐབས་ཇུས་འཛིན་ཏེ་བོད་མིའི་ངོ་བོ་རྩ་མེད་བཟོ་བཞིན་པའི་གནས་སྟངས་སྐོར་ལུང་འདྲེན་གནང་ཡོད་པ་རེད། འོན་ཀྱང་རྒྱ་ནག་ཕྱི་སྲིད་བློན་ཆེན་ཆིན་གང་གིས་ཚོགས་འདུའི་ཐོག་བྷི་ཌིའོ་བརྙན་པར་བརྒྱུད་གཏམ་བཤད་སྤེལ་བའི་སྐབས། རྒྱལ་ཁབ་སོ་སོས་གཞན་ལ་འགྲིག་གི་མེད་པའི་སྐྱོན་བརྗོད་བྱེད་རྒྱུའི་ཚབ་ཏུ་རང་རང་སོ་སོའི་རྒྱལ་ཁབ་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་རྙོག་དྲ་ཡོད་པ་དེ་དག་སེལ་དགོས་རྒྱུ་གལ་ཆེན་པོ་རེད། གཞི་ནས་ཐོབ་ཐང་གི་ཚད་གཞི་དང་ཁྱབ་ཚད་ངོས་ལེན་བཅས་དག་རྒྱལ་ཁབ་སོ་སོས་ཐག་གཅོད་དང་ངོས་ལེན་ལ་རག་ལུས་ཀྱི་རེད་ཅེས་སྙན་ཐོའི་ནང་བཀོད་པ་དེ་དག་ལ་ངོས་ལེན་མེད་པའི་རྣམ་པ་བསྟན་ཡོད་པ་རེད། གང་ལྟར་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་འགན་འཛིན་གསར་པས་བོད་དང་ཤིན་ཅང་གི་གནས་སྟངས་ལ་ཐུགས་འཚབ་ཆེན་པོ་ཡོད་ལུགས་གསུངས་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་ཨ་མི་རི་ཀའི་རང་དབང་ཁང་པས། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་ལོ་འཁོར་གྱི་སྙན་ཐོ་བཏོན་པའི་ནང། བོད་འདི་རང་དབང་མེད་པའི་ཡུལ་ལུང་སྡུག་ཤོས་ཨང་ཀི་དང་པོར་མིང་འདོན་བྱས་ཡོད་པའི་གནད་དོན་དང་འབྲེལ་བའི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།

འདོན་སྤེལ་གནང་ཡོད་ཅིང། འདས་པའི་ལོ་ཤས་ཀྱི་གནས་བབ་དང་གཅིག་མཚུངས་ཀྱིས་བོད་འདི་འཛམ་གླིང་ནང་རྒྱལ་ཁབ་དང་ས་ཁུལ་ཁོངས་སུ་རང་དབང་མེད་པར་ཆེས་སྡུག་ཤོས་ཨང་ཀི་དང་པོར་མུ་མཐུད་མིང་འདོན་བྱས་ཡོད་ཅིང་རྒྱ་ནག་ནི་འཛམ་གླིང་ནང་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་བརྡལ་བཤིག་གཏོང་མཁན་སྡུག་ཤོས་ཀྱི་ནང་ནས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་བོད་འདི་རྒྱལ་ཁབ་དང་ས་ཁུལ་བཅས་ཀྱི་ཐོག་ནས་རྒྱ་ནག་དང་ཐ་དད་དུ་དབྱེ་ཞིབ་བྱས་ཡོད་ཅིང་མི་རིགས་ཀྱི་ངོ་བོ་དང་རིག་གཞུང་གཏོར་བཤིག་བཏང་སྟེ། ཆབ་སྲིད་ཀྱི་དབང་ཆ་བདག་བཟུང་བྱེད་ཐབས་བྱེད་པའི་ཁོངས་སུ་འབུར་འདོན་བྱས་འདུག་ལ་དེ་ཡང་རིག་གཞུང་རྩ་མེད་དང་མི་རིགས་སྡེབ་གཅིག་ཏུ་དོ་དམ་བྱེད་པའམ་ཕྱིར་འབུད་བཏང་པ། ཡང་ན་མི་རིགས་གང་ཞིག་ཐད་ཀར་ས་ཁུལ་གཞན་དུ་གནས་སྤོས་བྱེད་པ་སོགས་ཀྱི་ཐབས་ལམ་འཛིན་སྟངས་གསུམ་དུ་དབྱེ་བའི་ནང་ནས། བོད་འདི་རྒྱ་ནག་དམར་ཤོག་དཔོན་རིགས་ཀྱིས་བཙན་ཤེད་སྒོ་ནས་གྲངས་ཉུང་མི་རིགས་གནས་སྤོ་བྱེད་བཅུག་སྟེ་མི་རིགས་རྩ་མེད་བཟོ་ཐབས་བྱེད་པའི་ཁོངས་སུ་དབྱེ་ཞིབ་གནང་འདུག། རང་དབང་ཁང་པའི་སྙན་ཐོ་ཕྱོགས་བསྒྲིགས་གནང་སླད་ཉམས་ཞིབ་གནང་མཁན་ཟུང་འབྲེལ་རྩོམ་སྒྲིག་པ། Yana Gorokhovskaia ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཞིབ་འཇུག་གི་སྙན་ཐོ་འདིའི་ནང་བོད་དང་ཧོང་ཀོང་གཉིས་རྒྱ་ནག་ནས་ལོགས་སུ་དབྱེ་ཡོད་ཅིང། བོད་ནང་དུ་ཡང་གནས་སྟངས་སྡུག་ཏུ་སོང་བ་དང། རང་དབང་གི་གནས་བབ་འབྲེལ་བའི་ཨང་ཀི་ཐོབ་ཆར་འགྱུར་བ་གང་ཡང་མེད་པར། གྲངས་ཉུང་མི་རིགས་ཀྱི་གནས་བབ་ལ་དཔྱད་ཞིབ་བྱེད་པའི་སྐབས་རྒྱ་ནག་གཞུང་གིས་རང་དབང་བརྡལ་བཤིག་གཏོང་རྒྱུ་མུ་མཐུད་བྱུང་ཡོད་པ་དང། ཤེས་ཡོན་སློབ་གསོའི་གནས་ལ་ཕྲུ་གུ་ཚོར་བཙན་ཤེད་ཀྱི་ཐོག་ནས་སྐད་ཡིག་གཞན་གྱི་ནང་དུ་སློབ་ཁྲིད་བྱེད་པ་སོགས་བྱུང་ཡོད་པ་འགྲེལ་བརྗོད་གནང་བྱུང། སྙན་ཐོའི་ནང་བོད་ཀྱི་གནད་དོན་ཐོག་ནས་དབྱེ་ཞིབ་བྱས་པའི་གྲུབ་དོན་ལ། མི་རིགས་རྩ་མེད་བཟོ་བའི་སྲིད་ཇུས་ལག་བསྟར་བྱེད་པ་འདི་ཐུགས་འཚབ་བྱེད་གཞིར་གསལ་སྟོན་བྱས་ཡོད་པ་རེད།

གསལ་བཤད་གནང་གི་འདུག་ཨ་མི་རི་ཀའི་རང་དབང་ཁང་པའི་སྙན་ཐོའི་ནང་ལ། འཛམ་གླིང་སྤྱི་ཡི་རང་དབང་དང་མང་གཙོའི་གནས་བབ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར། ལོ་བཅུ་བདུན་རིང་ཇེ་སྡུག་ཏུ་སོང་བ་དབྱེ་ཞིབ་གནང་ཡོད་ཅིང། འཛམ་གླིང་ནང་རང་དབང་མེད་པའི་རྒྱལ་ཁབ་ལྔ་བཅུ་ང་བདུན་མིང་འདོན་བྱས་ཡོད་པ་རེད། སྟབས་མི་ལེགས་པ་ཞིག་ལ་རྒྱ་ནག་ནི་རང་དབང་མེད་པའི་གནས་སྟངས་སྡུག་ཤོས་ཀྱི་གྲས་སུ་མིང་འདོན་བྱས་ཡོད་པ་གསུང་གི་འདུག་ལ། སྙན་ཐོའི་ནང། རྒྱ་ནག་ནི་སྤྱི་ཡོངས་ཀྱི་ཆ་ནས་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་ཆེས་སྡུག་ཤོས་ཀྱི་གྲས་སུ་མིང་འདོན་བྱས་ཏེ་རོ་ཧིན་གྱ་མི་རིགས་ཐོག་འཚེ་བའི་འཐབ་རྒོལ་བྱས་པ་དང་མི་རིགས་ཕྱིར་འབུད་བཏང་པའི་བྱ་སྤྱོད་འཛིན་མཁན། Myanmar། རྒྱལ་ཁབ་ཅེས་སོགས་དང་མཉམ་དུ་རྐུབ་གྲལ་དུ་བཞག་ཡོད་པ་རེད། དེ་བཞིན་ཀོ་བིད་ནད་ཡམས་ལ་གདོང་ལེན་བྱེད་ཕྱོགས་ཀྱི་ཐོག་ནས་རྒྱ་ནག་ནང་ངོ་རྒོལ་ཤུགས་ཆེ་བྱུང་བ་འདི་རྒྱ་ནག་གི་རང་དབང་གནས་བབ་སྡུག་པོར་སྟོན་པའི་རྒྱུ་རྐྱེན་ཞིག་ཏུ་གྱུར་ཡོད་པ་རེད། ཨ་མི་རི་ཀའི་རང་དབང་ཁང་པས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་གོ་ལའི་ཉམས་ཞིབ་ཀྱི་སྙན་ཐོ་འདོན་ཐེངས་དང་པོ་དེ་བཏོན་པའི་སྐབས། རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་བརྒྱད་ནང་ནས། རྒྱལ་ཁབ་བཞི་བཅུ་ཞེ་བཞི་ལ་རང་དབང་ཡོད་པ་གསལ་སྟོན་བྱས་ཡོད་ཅིང། འདི་ལོ་ལོ་ངོ་ལྔ་བཅུ་འཁོར་བའི་རྗེས་སུ་གོ་ལའི་ནང་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་ལྔ་ནང་ནས་རྒྱལ་ཁབ་བརྒྱད་ཅུ་གྱ་བཞི་ལ་རང་དབང་ཡོད་པར་མིང་འདོན་བྱས་འདུག་པས། སྤྱི་ཡོངས་བརྒྱ་ཆའི་ཆ་ནས་ཡར་རྒྱས་སོང་ཡོད་ཀྱང། འདས་པའི་ལོ་ངོ་བཅུ་བདུན་རིང་རང་དབང་གི་གནས་བབ་ཇེ་སྡུག་ཏུ་སོང་ཡོད་པ་སྙན་ཐོའི་ནང་ལ་དབྱེ་ཞིབ་གནང་ཡོད་པ་རེད། རང་དབང་ཁང་པའི་སྙན་ཐོའི་ནང་ལོ་ལྟར་བཞིན་རང་དབང་ཆ་ཚང་ཡོད་པ་དང། ཆ་ཤས་ཙམ་གྱི་རང་དབང་ལྡན་པ། རང་དབང་རྩ་བ་ནས་མེད་པ་ཞེས་སྡེ་ཁག་གསུམ་དུ་དབྱེ་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རང་དབང་རྩ་བ་ནས་མེད་པ་རྒྱལ་ཁབ་ལྔ་བཅུ་ང་བདུན་དང་ས་ཁུལ་བཅུ། ཆ་ཤས་ཙམ་གྱི་རང་དབང་ལྡན་པ་རྒྱལ་ཁབ་ལྔ་བཅུ་ང་བཞི་དང་ས་ཁུལ་བཞི། རང་དབང་ཆ་ཚང་ལྡན་པ་རྒྱལ་ཁབ་བརྒྱད་ཅུ་གྱ་བཞི་དང་ས་ཁུལ་གཅིག་བཅས་མིང་འདོན་བྱས་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨི་ཏྲ་ལིའི་རྒྱལ་ས་རོམ་ནང་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུའི་ཆེད་ཡུ་རོབ་ཀྱི་ཡུལ་གྲུ་གང་ས་ནས་བོད་མིའི་འདུ་འཛོམས་བྱུང་ཡོད་པ་མ་ཟད། ལས་འགུལ་འདིའི་སྐབས་སུ་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གཙོས་པའི་འབྲེལ་ཡོད་སྤྱི་འཐུས་སོགས་ཕེབས་ཡོད་སྟབས་འདི་གའི་ཆེད་གཉེར་གསར་འགོད་པ་རབ་ཁང་ཚེ་རིང་ཕུན་ཚོགས་ལགས་དང་བཀྲ་ཤིས་དབང་ཕྱུག་ལགས་དབར་ཐད་ཀར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ད་ལྟ་ང་ཨི་ཊ་ལིའི་རྒྱལ་ས་རོམ་གྱི་གྲོས་ཚོགས་ཁང་གི་མདུན་བསྡད་ཡོད་པ། ཨན་ད་ལྟ་དེའི་གྲོས་ཚོགས་ཁང་གི་ནང་དེ་སང་ཉིན་གསུམ་བཅུའི་དུས་དྲན་གྱི་ཆེད་དུ་དེ་རིང་ཨན་གྲོས་ཚོགས་ཁང་གི་ནང་དེ་གསུམ་བཅུའི་དུས་དྲན་ལོ་དེའི་ནང་གསུམ་བཅུའི་དུས་དྲན་དེ་ཡོ་རོབ་མཉམ་དུ་དེ་ཡོ་རོབ་མཉམ་དུ་ཡོད་ཟེར་བའི་ལས་འགུལ་དེ་གནང་གི་ཡོད་ཙང་ཨན་ད་ལྟ་ཨི་ཊ་ལིའི་གྲོས་ཚོགས་ཀྱི་ནང་དེ་ཞུ་གཏུགས་གནང་གི་ཞུ་གཏུགས་བྱས་མཁན་ལ། བོད་ནང་གི་གནས་སྟངས་དང་འབྲེལ་བའི་ཨན་གསུམ་བཅུའི་དུས་དྲན་ངོ། ཞེས་ཨན་གྲོས་ཚོགས་ཁང་གི་དེ་ཨི་ཊ་ལིའི་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གི་འཐུས་མི་ཚོ་དང་ཨན་ཡོ་རོབ། མངའ་ཁུལ་གྱི་བོད་རིགས་ཚོགས་པའི་ཚོགས་གཙོ་རྣམ་པ་བཅས་ཨ་ཨི་ཊ་ལི་གྲོས་ཚོགས་ཀྱི་འཐུས་མི་མང་པོ་འདུག་བྱས་ཙང་ཁོང་ཚོ་དེ་གྲོས་ཚོགས་ཁང་གི་ནང་གནང་གི་འདུག་ཨང་ཡིན་ནའི་ང་ཚོ་གཏང་གི་མི་འདུག་དེ་རིང་ག་རེད་ཟེར་ན་གྲོས་ཚོགས་ཁང་གི་ནང་དེ་ཨི་ཊ་ལི་ཁོ་རང་གྲོས་ཚོགས་ཚོགས་པའི་སྒང་ཡིན་ད་དེ་ནང་ལོགས་ལ་ཙང་གཏང་གི་མི་འདུག་པོ་ལི་སི་ཁང་དེ་ཤག་ཁང་ཨན་ཕྱི་ལོགས་ལ་ཨི་ཊ་ལི་གི་གསར་འགྱུར་ལས་ཁང་དེ་གའི་ག་ཁ་ཕྱི་ལོགས་པར་ཆས་བཙུགས་འདུག་བྱས་ཙང་གནས་སྟངས་དེ་འདྲ་ཞིག་འདུག་དེའི་ནང་དེ་ད་ལྟ་གཙོ་བོ་སྤྱི་འཐུས་ཀྱི་ཚོགས་གཞོན་སྒྲོལ་མ་ལགས་བཅས་སུད་སི་སྐུ་ཚབ་དོན་གཅོད་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཁོང་བཅས་ཨི་ཊ་ལི་གྲོས་ཚོགས་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གི་འཐུས་མི་ཚོ་བཅས་དེ་ནས་ཨི་ཊ་ལི་ཨེ་པོའི

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཐའེ་ཝན་ནང་བོད་དོན་ལས་འགུལ་སྤེལ་རྒྱུར་ཐའེ་ཝན་ནང་ཡོད་པའི་རྒྱ་ནག་གཅིག་གྱུར་ལ་རྒྱབ་སྐྱོར་བྱེད་མཁན་ཟེར་བས་སླར་ཡང་རྙོག་དྲ་སློང་གི་ཡོད་པའི་སྐོར་ཐའེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་འཆི་མེད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང།

དེའི་སྐབས་ཐའེ་ཝན་གྱི་བུད་མེད་ཞིག་གིས་བོད་དེ་རྒྱ་ནག་གི་མངའ་ཁོངས་ཡིན་ལུགས་བཤད་ནས་རྒྱ་ནག་ལ་ངོ་རྒོལ་བྱེད་ཡས་དེ་མི་འགྲིག་པ་ཞིག་ཡིན་ལུགས་ངོ་རྒོལ་སྐད་འབོད་ཀྱི་རུ་སྒྲིག་མདུན་སྐད་འབོད་བྱས་ཡོད་པ་དང། དེ་བཞིན་ཉིན་ཤས་སྔོན་ཐའེ་ཝན་ནང་ལ་བོད་རང་དབང་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བའི་སྐབས་ལ་ཡང་མི་ཞིག་གིས་རྐང་འཁོར་བཞོན་ནས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་བྱེད་མཁན་ཚོར་རྡུང་ཁ་བརྒྱབ་ནས་རྙོག་དྲ་བཤད་པའི་གནས་ཚུལ་བྱུང་ཡོད་པ་སོགས།

ལས་འགུལ་སྤེལ་བའི་སྐབས་སུ་རྙོག་ཁྲ་བཤད་དེ་ངས་འདི་ལས་དེ་ངས་ད་ལོ་ག་ཤེད་ཕྱིན་སོང་ཟེར་ཡིན་ནས་ངེད་ཅག་དང་དོན་དག་དེ་བོད་རང་དབང་རྐང་འཁོར་གྱི་མཐའ་མའི་ཉིན་མོ་དེ་ཨ་ནི་ཡང་དེ་འདི་ཟེར་རྙོག་ཁྲ་བཤད་མཁན་ལས་འདི་ག་ལ་ཁོང་ཚོའི་ངས་གང་ཚུ་ཆར་རྒྱག་ཤར་རྒྱག་གང་ཚ་ཅིག་ཁོ་རང་རྐང་སྒ་རི་བཏང་ཞིག་ངས་གང་ཆོམ་ལས་སུ་ཁོ་རང་རང་ནུས་མཐུ་རང་རེད་ད་ཆུང་ཆུང་ཚུ་ཞུས་ཟེར་ཏེ་ཡིན་པ་ཡིན་ན་ད་ངས་ཡང་བསྐྱགས།

བཅའ་ཁྲིམས་ཀྱི་ནང་ལ་ནི་བོད་ད་ལྟ་ཧན་མན་མོང་ཧུའེ་ཙང་ལ་ཐེ་ཝན་གྱི་ཀྲུང་ཧྭ་མིན་གོ་འདི་ཨ་ནི་འདི་ཐེ་ཝན་ཆོས་འདི་དང་ཨ་ནི་རྒྱ་ནག་གི་བར་ལ་འབྲེལ་བ་ཡག་པོ་ཡོད་འོ་དེ་འདྲའི་གི་ཅི་ཞིག་དེ་ཡིན་ནས་ཁོ་རང་ཅིག་དང་ཡེ་ཅིག་ག་འདྲ་ཅིག་ཐེ་ཝན་རང་གི་མི་ཡིན་པ་ཅིག་དང་གཉིས་ནས་ཨ་ཡང་རྒྱ་ནག་གི་དེ་འདྲའི་དམིགས་བསལ་འདྲ་ཁས་མར་ཤར་དེ་ཡིན་ནས་ཁོ་རང་ད་ཐེ་ཝན་གྱི་ཀྲུང་ཧྭ་མིན་གོ་འདི་སྒང་ལ་སེམས་ཤུགས་ཤུགས་ཆེན་པོ་ཡོད་དེ་གི་ཅི་ཆགས་ཀྱི་ཡོད་ཟེར། རྩ་བའི་བཀྲ་ཤིས་ལགས་ཐའེ་ཝན་ནང་ལོགས་ལ་ད་ཅིག་ཅིག་རྒྱ་ནག་སྐམ་སའི་གཏམ་དཔེ་བཟོ་བ་རེད་ད་ཐའེ་ཝན་ནང་ལོགས་ལ་ཡང་རྒྱ་ནག་སྐམ་ས་དང་གཅིག་གྱུར་བྱས་བྱས་རྒྱ་ནག་གཅིག་ཡིན་ཟེར་མཁན་གྱི་ཅིག་འདི་འདྲའི་འདུན་པ་འདི་འདྲས་ཀྱི་བཞུགས་མཁན་ད་ད་ཁོང་ཚོས་ཡང་རྒྱ་རྒྱབ་ནས་བཀོད་ཇུས་བྱེད་ཀྱིན་ན་ཅིག་ཐའེ་ཝན་ནང་ལོགས་ལ་ཅིག་སྔ་མོ་ནས་ཅིག་ལས་འགུལ་སྤེལ་ཡ་རེད་འདི་འདྲའི་སྐབས་ལ་ཅིག་སྙད་བཀོ་མཁན་ད་འདི་འདྲས་ཡོད་རེད་ད་དེ་ཚོའི་ཐོག་ལ་ཅིག་ཉེ་བའི་ཆར་ལ་ཅིག་འདིའི་གནས་སྟངས་འདི་ཉུང་ཕྱིན་པས་སུ་བྱུང་སོང་དེ་ལས་ཡང་ད་རེས་ཉེ་ཆར་ནས་དེས་དེ་འདྲའི་གནས་ཚུལ་ཡོང་གི་འདུག་ཨང་དེ་བྱེད་དུས་ཡང་ཐེ་ཝན་ནང་ལོགས་ལ་གཅིག་གིས་རྒྱ་ནག་གིས་བོད་པའི་ལས་འགུལ་སྤེལ་ས་རེད་ཡང་བོད་པའི་མཇལ་འཛོམས་བྱེད་ས་རེད་དེ་འདྲས་ལ་གཅིག་གིས་འགོག་རྐྱེན་བཟོ་ཡག་དང་ད་གཅིག་གིས་སྙད་བཀོ་ཡག་དང་དེ་འདྲས་རྙོག་དྲ་བསླངས་ཡག་དང་དེ་འདྲས་དེ་གནས་སྟངས་དེ་འགོ་ཚུགས་ཡོད་པའི་བཟོ་ཞིག་འདུག་དེ་འདྲས་རེད་ཟེར་གི་ན།

ང་ཚོ་སྣང་མེད་བྱས་ནས་བཞག་ཡོད་འདུག་མཐའ་མ་དེ་ཁོས video བཟོས་དེ་འདྲ་བྱས་ཡོད་འདུག་ཨ་ནི་མཇུག་གུ་ལ་ད་ང་ཚོ་ཡར་མར་རྩད་གཅོད་བྱེད་དུས་ང་ཚོ་གིས་འདི་ལ་ལན་འདེབས་ཀྱིས་ག་འདྲ་དེ་བས་འདི་ག་འདྲ་ཉེན་རྟོག་པ་ལ་དྲིས་ཡོད་རེད་དེ་བཞིན་ཁོ་ཚོ་ཡར་རྩད་གཅོད་བྱས་ཡོད་འདུག་མི་འདི་ང་རྩ་ལ་ཚར་མང་པོ་སླེབས་ཚར་འདུག་ང་རྒྱ་ནག་དངུལ་ཁང་རྩ་ལ་ང་ཚོ་ལས་འགུལ་སྤེལ་བའི་སྐབས་དུས་ཁོ་རྙོག་དྲ་བཟོ་ག་དང་དེ་འདྲ་བྱས་ནས་ཚར་མང་པོ་སླེབས་ཤག་ཁོ་ཞིག་ག་འདྲ་ད་འདི་གིས་ག་རེ་ངོས་འཛིན་དགོས་ཞུ་ན་རྒྱ་ནག་སྐམ་ས་ཀྲུང་གོ་གི་དངུལ་སྤྲད་བྱས་དེ་འདྲ་གིས་རྙོག་དྲ་ཅིག་བསླངས་བསྡད་ཀྱི་ཡོད་རེད་གསལ་བོ་ཞུ་ཞིག

ཞིག་བཟོ་དགོས། དཔེར་ན་མི་མང་གི་དོ་སྣང་ཆེད་དུ་ལས་ལ་སོགས་པ་དང་དང་ལྷ་ཆེན་ང་ཚོའི་གི་ལས་འགུལ་ལས་གཞི་དེ་དངོས་རང་གི་ད་ལྟ་བར་དུ་ལོ་སྟོང་ལྷག་འདི་སྤེལ་གི་ཡོད་རེད་ཐེ་ཝན་ཉེན་རྟོག་པ་ཁོ་རང་ཚོ་གི་ཤེས་གི་རེད་བོད་པའི་གི་ལས་འགུལ་སྤེལ་དེ་ཞི་བདེ་རང་གི་རེད་བཞག་ཐོག་མར་ཁོ་ཚོ་སེམས་པ་ནང་ལ་ཨ་ཏེ་ཞིག་སེམས་ཚབ་ལོས་སྤེལ་ད་ལོ་མང་པོ་ཞིག་ལས་འགུལ་སྤེལ་དེ་རེད་པས་མ་ཟད་ཁྲིམས་ཐོག་གི་ཐོག་ནས་གང་ལྟར་ཁྲིམས་ཁྲིམས་འགལ་རྩ་བ་རང་མེད་པ་ཐོག་ནས་དེ་འདྲ་ཡིན་པ་དེ་ཁོ་ཚོ་གསལ་པོ་ཞེ་པོ་ཅིག་ཧ་གོ་གི་ཡོད། དེ་འདྲའི་ཞིག་འདུག་ཨ་གཉིས་པ་ད་ལྟ་ཉེ་ཆར་དེ་འདྲའི་སླེབས་པའི་སྐབས་ཆ་བཞག་ན་ཉེན་རྟོག་པ་གཉིས་ཙམ་ཅིག་ངའི་ནང་བ་ལ་ང་བསྐྱལ་བསྐྱལ་བ་རེད་དེ་ནི་ངའི་ནང་ནང་བ་ལ་ཉེན་རྟོག་པ་གཉིས་ཞག་པོ་གཉིས་ཙམ་ཞིག་མཉམ་དུ་བསྡད་རེད་ཨ་ནི་ཁོ་ཚོ་གིས་ད་ག་རེ་ཡིན་ན་ཉེན་ཁ་ཡོང་སྲིད་གི་རེད་ཁོ་རང་ཚོ་ད་ག་ད་སྒང་ནས་བཀའ་ཕེབས་པ་རེད་འོ་དེ་འདྲས་ཡིན་ཤུལ་དུས་ད་ལྟ་ལྟས་ངན་གྲོགས་ཅག་ན་ཞིག་གིས་ད་ལྟ་འདི་ག་ལ་ཡག་ག་ཡོང་མཁན་མ་གཏོགས་སྡུག་ག་རྩ་བ་རང་མི་འདུག་ཡིན་ན་སྡུག་ག་ཡོང་མ་བ་རྒྱུ་མཚན་དེ་ག་རེ་ཞུ་ན་ང་ཚོས་ག་རེ་བྱེད་ཀྱི་ཡོད་བ་དེ་ཕྱི་གསལ་ནང་གསལ་རང་རེད་མ་གཏོགས་ཅི་ང་ཚོས་ཀྱིས་དེ་ག་ད་རྒྱ་ནག་བཤད་པ་ནང་བཞིན་གྱི། བོད་པ་མིང་དེ་པའོ་ཏོང་པའོ་ལི་རང་བོད་དེ་ཅིག་རྙོག་དྲ་བཤད་དེ་ངས་ད་གཞུང་ཞིག་ཅེས་གང་ལྟར་དེ་འདྲའི་རྩ་བ་རང་མིན་པ། དོན་དག་ཅིག་འཐབ་རྩོད་ཀྱི་གནས་བབ་དེ་འཐབ་རྩོད་བྱས་དེ་བོད་མི་ཚོ་གིས་གང་ལྟར་ལས་འགན་ཡིན་པ་དཔེར་ན་ང་ཚོ་བཙན་བྱོལ་སླེབས་ནས་ལོ་སྟོང་ཕྲག་འདི་དྲུག་གོ་བར་འདི་ང་ཚོ་གིས་གང་ལྟར་བོད་པའི་བདེན་མཐའ་མ་གསལ་བར་དུ་བོད་བོད་པའི་གི་མིག་གི་གཏད་གང་ལྟར་ཅིག་འཐབ་རྩོད་ཀྱི་མུ་མཐུད་ནས་གནས་དགོས་ཀྱི་ཡོད་བ་དེ་ཚོ་དེ་གང་ལྟར་ཅིག་གང་ལྟར

ཁོ་ཚོའི་གི་ད་དཔེར་ན་ད་ལྟ་དེ་ཁོ་ཚོའི་གི་ཁ་ལོ་ཁྱབ་བསྒྲགས་ཡིན་དེ་ངོ་དེབ་གི་ནང་བཀྲམ་བཀྲམ་དགོས་དོ་ཅི་ལྟར་ཁོ་ཚོ་གི་བིདེའོ་བཅས་བཀྲམ་ཡོད་དེ་ནི་ཁྱབ་བསྒྲགས་དེ་གི་ནང་ཆ་བཞག་གི་ཡིན་ན་ཨ་ནི་ད་དེ་གི་མི་གཅིག་བྲིས་བྱས་ཁོ་བས་ནི་རྐང་ལྕགས་ཐག་བཏང་ནས་ནི་བོད་རྒྱལ་ཐག་ཁད་བྱས་ཐེ་ཝན་གི་ས་བཀྲ་སྒང་ལ་འགྲོ་དེ་ཡང་ཕྱི་དང།

འདི་ལ་སྤྱིར་ན་ང་ཚོ་ཚོགས་པའི་རང་ངོས་ནས་འདི་ལ་ལན་འདེབས་ཅིག་བྲིས་ཡོད་རེད། འདི་ལན་འདེབས་དེ་གི་ནང་ལ་ཐོག་མར་ཁོ་རང་གི་དེ་འདྲའི་དཔེར་ན་ད་ལྟ་ཕོ་གསར་དེ་ངའི་སྒང་ལ་མཆོང་ཡོང་བའི་སྐབས་དུ་ཕ་གི་གཡས་གཡོན་ལ་གང་འདྲ་ད་ཀེམ་ར་ཡོད་རེད་འདི་ནས་ཀི་འདི་མ་ཟད་པའི་དམིགས་བསལ་གི་ཉེན་རྟོག་པ་ང་ཚོ་མཉམ་དུ་ཡོད་རེད་འདི་ཅི་ཉེན་རྟོག་པ་ཁོ་རང་གིས་མཐོང་ཡོད་རེད་འདི་བྱེད་དུས་ཨ་ནི།

ཐའེ་ཝན་གྱིས་དངོས་གནས་དམངས་གཙོ་ལ་དོ་སྣང་ཡོད་བསྡད་མཁན་དངོས་ཡོད་ཀྱི་རྒྱལ་སྤྱིའི་གྱི་སྡིངས་ཆ་གི་སྒང་ལ་ཅིག་འགྲོ་བ་མིའི་ཐོབ་ཐང་དང་ཅིག་གཏམ་བརྗོད་རང་དབང་དམངས་གཙོ་དེ་འདྲའི་གི་སྒང་ལ་དོ་སྣང་ཡོད་བསྡད་མཁན་དོན་གསལ་པོ་མཁྱེན་གྱི་རེད་ཞུ་དགོས་ཀྱི་ཡོད་མ་རེད་དེ་ཡིན་པ་ཡིན་ན་བར་ལ་དེ་བསྡད་མཁན་དོ་སྣང་མེད་བསྡད་མཁན་ཚོ་ལ་ཕལ་ཆེན་ཞིག་ད་གང་ཚ་བོད་དོན་གྱི་བོད་དོན་གྱི་འཐབ་རྩོད་དེ་སྒང་ལ་རྒྱབ་སྐྱོར་བྱེད་ཞེས་ཁྱེད་རང་ཚོ་ཕེབས་པ་ཡིན་ན་ཨ་ནི་མ་འོངས་ཁྱེད་རང་ཚོ་རང་ལ་དཀའ་ངལ་འཕྲད་ཀྱི་རེད་ཟེར་གྱི་འགྲོ་འདུག་གི

ལགས་སོ་ད་བྱས་ན། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཐའེ་ཝན་ནང་གནས་སྡོད་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་དང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རྣམ་གཉིས་དང་ལྷན་དུ་འདས་པའི་ལོ་ངོ་དྲུག་ཅུ་རེ་བཞིའི་རིང་གསུམ་བཅུའི་དུས་དྲན་གྱི་ལས་འགུལ་འཕེལ་རིམ་དང་མ་འོངས་གནས་སྟངས་སོགས་ཀྱི་སྐོར། ཡེ་ཤེས་ཟླ་བ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་ལེ་ཚན་འདིའི་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན་དེ་རིང་གི་ལེ་ཚན་ནང་ཐའེ་ཝན་གནས་སྡོད་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་ཨོ་སི་ཏྲེ་ལི་ཡ་གནས་སྡོད་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རྣམ་གཉིས་དང། ལྷན་དུ་ཨ་ནི་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་གི་ལས་འགུལ་སྤེལ་ཕྱོགས་དང་དེ་ག་ནང་བཞིན་གྱི་འདས་པའི་ལོ་ངོ་དྲུག་ཅུ་རེ་བཞི་གི་རིང་ལས་འགུལ་སྤེལ་ཕྱོགས་ལ་འགྱུར་བ་ཇི་ཙམ་ཕྱིན་ཡོད་མེད་དང་མ་འོངས་པ་མུ་མཐུད་ལས་འགུལ་སྤེལ་ཕྱོགས་ཐད་བསམ་ཚུལ་ག་འདྲ་ཡོད་མེད་ཐད་ང་ཚོ་གླེང་མོལ་ཞུ་གི་ཡིན་ཐོག་མར་བཀྲ་ཤིས་ཚེ་རིང་ལགས་དང་ལྷན་དུ་ང་ཚོ་གླེང་མོལ་ཞུ་གི་ཡིན། བཀྲ་ཤིས་ཚེ་རིང་ལགས་ང་ཚོ་དུས་ཚོད་གནང་པ་དེ་ཐུགས་རྗེ་ཆེ། བཀྲ་ཤིས་ལགས། གསུམ་བཅུའི་དུས་དྲན་ང་ཚོའི་ངོས་ནས་ད་དུས་དྲན་འདི་སྲུང་བརྩི་བྱས་ནས་ད་སང་ཉིན།

དེ་བྱེད་དུས་ད་ནས་ལོ་ལྔ་བཅུ་ཉི་ཤུ་སྔོན་གྱི་གང་འདྲ་ཅིག་གསུམ་བཅུའི་དུས་དྲན་གྱི་ལས་འགུལ་སྤེལ་བའི་སྐབས་དེའི་གི་མི་མང་འཛོམས་སྟངས་དང་དེ་འདྲའི་བྱེད་པ་ཡིན་ན་ཁྱད་པར་དུ་ཏན་ཏན་ཡོད་རེད་དེ། ཡིན་ན་ཡང་ལས་འགུལ་སྤེལ་ཕྱོགས་ཀྱི་སྒང་ལ་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་བསྡད་ཡོད་རེད་སྙམ། ཐོག་མར་ལ་ད་གི་གང་འདྲ་བཙན་བྱོལ་ནང་ལ་དེ་ལ་བོད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དེ་བ་ལ་བོད་གཞོན་ནུ་ལྷན་ཚོགས་བཙུགས་ཚར་སྐབས་དེ་བ་ཡིན་པ་ཡིན་ན་རེད་དེའི་མཇུག་གུ་ལ་ཆ་བཞག་ཡིན་ན་ཅིག་རྒྱལ་སྤྱིའི་གི་འབྲེལ་ལམ་གི་སྒང་ལ་དེ་ག་ཙམ་ཅིག་ང་ཚོ་སྙོབ་ཐུབ་ཀྱི་ཡོད་མ་རེད་དེ་ཡིན་ད་ད་ཆ་ཆ་བཞག་ཡིན་ན་ད་འཛམ་བུ་གླིང་གང་འདྲ་ཅིག་ཡོངས་ལ་ཡང་བོད་པའི་གཞུང་འབྲེལ་མིན་པའི་ཚོགས་པ་དང་དེ་མ་ཡིན་པའི་བོད་དོན་རྒྱབ་སྐྱོར་ཚོགས་པ་ཚང་མའི་གི་སྒོ་ནས་རྒྱབ་སྐྱོར་ཐོབ་ནས་རྒྱལ་སྤྱིའི་སྡིངས་ཆ་གི་སྒང་ལ་ཡང་གསུམ་བཅུ་དུས་དྲན་ཙམ་མ་ཡིན་པའི་བོད་པའི་འཐབ་རྩོད་གནས་བབ་ག་འདྲ་ཞིག་མིན་ན་གལ་གང་འཚམ་གྱི་ཆེན་པོ་ཆགས་འདུག་ད་དམིགས་བསལ་ད་རྒྱལ་བ་རིན་པོ་ཆེ་དུས་ཆི་ཀ་རིག་ནག་ཅིག་ལ་ཡིན་པ་དེ་ཚང་མའི་མཁྱེན་གསལ་རེད་འདི་བྱེད་དུས་འདི་གི་པར་ལ་ལས་ལས་འགུལ་སྤེལ་ཕྱོགས་དེ་སྒང་ལ།

བགྲོད་འདི་གཟའ་སྤེན་པ་ཉི་མ་གཅིག་ལ་བྱེད་དགོས་རྒྱུ་མཚན་གཙོ་བོ་དེ་གཅིག་ཡང་གསུམ་པའི་བཅུ་དེ་འཕྲལ་སེལ་གྱི་བྱེད་བྱ་བ་དང་གསུམ་པའི་བཅུ་ཉིན་མོ་རང་ལ་ཡང་གཅིག་ཡང་སྲུང་བརྩི་བྱེད་ཡུལ་མེད་པ་དེ་འདྲའི་རྩ་བ་རང་གི་མ་རེད་ད་ང་ཚོས་འདི་སྒང་ལ་ཡང་གལ་ཆེ་ཚུལ་བཟོས་བྱས་དམིགས་བསལ་གྱི་ཐེ་ཝན་ནང་ཆ་བཞག་གི་ན་ལུང་པ་གཞན་དག་ནང་བཞིན་གྱི་བོད་པ་མང་པོ་ཡོད་མ་རེད་དེ་ནང་བཞིན་ཐེ་ཝན་ཁོ་རང་ཡིན་པ་ཡིན་ན་གཅིག་གང་ལྟར་ལུང་པ་གཞན་དག་ནང་བཞིན་གྱི་ཞེ་པོ་ཅིག་ཆེན་པོ་བས་ལེགས། རྒྱས་མ་རེད། ཡིན་པ་ཡིན་ན་ལུང་པ་གཞན་དག་དང་མ་འདྲ་བ་ཐེ་ཝན་འདི་ཨ་ནི་སྐད་དང་ཡི་གེ་དང་ཚང་མ་རྒྱ་ཡིག་རང་ཡིན་པ་སོང་ཙང་ཨ་ཡང་ཅིག་གསུམ་བཅུ་དུས་དྲན་གྱི་གསུམ་བཅུ་སྤྱི་ཟླ་གསུམ་པའི་ཏ་རིག་བཅུ་ཉིན་མོ་དེ་ལ་ཡང་ང་ཚོ་ལས་གཞི་སྤེལ་དགོས་པ་འདི་གི་ཆེད་དུ་ཡང་གོམ་བགྲོད་དེ་གཟའ་སྤེན་པ་ཉི་མ་གཅིག་ལ་སྟབས་བདེ་ལ་མི་མང་གང་མང་མང་འཛོམས་ཐུབ་ཡས་ཀྱི་ལ་གཞི་བཞག་བྱས་ང་ཚོ་ཟུར་འབེབས་སྔ་ལ་བྱས་ཡོད་རེད་ཨ་ནི་དེ་སྐབས་སྟབས་ཡག་ཅིག་ལ་གསར་འགོད་པ་ཧ་ལས་ཡག་པོ་དེ་ནང་དམིགས་བསལ་གྱི་ཨ་ད་རྒྱ་རིགས་ཀྱི་གང་ཟག་ཅིག་གསར་འགོད་པ་རེད་ཨ་ནི། ཉི་མ་ཡིན་ན་དམིགས་བསལ་གྱི་གཞོན་སྐྱེས་སློབ་ཕྲུག་དང་གཞོན་སྐྱེས་ཧ་ལས་པ་མང་པོ་མཉམ་ཞུགས་གནང་སོང་དེ་བྱེད་དུས་གསུམ་པའི་ཏ་རིག་ལྔ་ཉིན་མོའི་གོམ་གོམ་བགྲོད་དེ། ཅིག་གང་འདྲ་འདོད་པ་ཁེངས་པ་བྱུང་སོང་ད་ཡིན་ནས་གསུམ་པའི་བཅུ་དེ་སང་ཉིན་ཨ་ཡང་དགོང་དག་ཆུ་ཚོད་བདུན་པ་ནས་དགུ་པ་བར་དུ་ཐེ་ཝན་བོད་རིགས་ཚོགས་པ་དང་ཐེ་ཝན་ས་གནས་གཞོན་ནུ་གིས་གོ་སྒྲིག་འོག་ལ་དྲན་གསོའི་མཛད་སྒོ་ཅིག་གོ་སྒྲིག་ཞུས་ཡོད་རེད།

ལ་ཟེར། ཨ་ནི་སང་ཉིན་དགོང་དྲོ་དགོང་དག་ཆུ་ཚོད་བདུན་པ་ནས་འགོ་བཙུགས་བྱས། དགུ་པ་བར་དུ་ཆུ་ཚོད་གཉིས་ཀྱི་རིང་མར་མེ་ཁྲོམ་སྐོར་དང་སྨོན་ལམ་བྱས་དེ་ནང་བཞིན་གྱི་ཐའེ་ཝན་གྲོས་ཚོགས་འཐུས་མི་དང་ས་གནས་གྲོས་ཚོགས་དེ་ནང་བཞིན་ཐའེ་ཝན་གཞུང་འབྲེལ་མིན་པའི་ཚོགས་པའི་འགན་འཛིན་རྣམ་པ་ཕེབས་བྱས་གཏམ་བཤད་གནང་ཡས་རེད། ཨ་ད། འདི་ནང་ད་ག་དུས་ནང་དུ་ཚོད་དཔག་བྱེད་ཡས་ལ་དེ་ནི་མར་མེ་ཁྲོམ་སྐོར་དང་དེ་འདྲས་བཟོ་བའི་སྐབས་དུ་ནི། བརྒྱ་དང་ལྔ་བཅུ། ཀ་ལ་རེ་བ་བྱེད་དུས་འདི་ལོ་དུས་ཕལ་ཆེར་ཐེ་ཝན་ནང་ལ་དེ་འདྲའི་བོད་པའི་བོད་པ་ཙམ་མ་ཡིན་པའི་རྒྱ་ནག་དང་འབྲེལ་བ་ཡོད་པའི་གི་ལས་འགུལ་དེ་འདྲ་ལས་ཤིག་སྐབས་སུ་ཐེ་ཝན་མི་མང་གཞོན་སྐྱེས་གཅིག་འདི་སྒང་དོ་སྣང་ཤུགས་ཆེན་པོ་དང་མི་མང་མཉམ་ཞུགས་མང་པོ་གནང་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་ད་ལོ་འདི་འཛམ་བུ་གླིང་གི་ཁྱིམ་གོར་རྒྱ་ནག་གིས་ཐེ་ཝན་ལ་སྡིགས་ར་མང་པོ་ཞིག་བསྐུལ་བསྡད་ཀྱི་ཡོད་རེད་འདི་བྱེད་དུས་ནི་ཁོང་ཚོའི་གི་རྒྱ་རྒྱ་ནག་གི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པ་དེ་ཐེ་ཝན་མི་མང་གིས་དཔེ་མ་སྲིད་གི་དོ་སྣང་ཡོད་པ་སོང་ཙང་ད་ང་ཚོ་མི་བརྒྱ་དང་ལྔ་བཅུ་ཞིག་གི་རེ་བ་བྱེད་ཀྱི་ཡོད། བཀྲ་ཤིས་ཚེ་རིང་ལགས་ད་ཅིག་ང་ཚོའི་འཐབ་རྩོད་ནང་ལོགས་ནས་ད་གལ་ཆེ་ཤོས་ཅིག་དེ་དཔེར་ན་གཞོན་སྐྱེས་ཀྱི་ཨ་ནི་ཅིག་འགན་འཁུར་ཡས་དེ་རེད་དམིགས་བསལ་ལས་འགུལ་ནང་མཉམ་ཞུགས་གནང་དགོས་དེ་གལ་ཆེན་པོ་ཞེ་པོ་ཅིག་ལ་ངོས་འཛིན་གནང་གི་འདུག་ཁྱེད་རང་གིས་དགོངས་པ་བཞེས་པ་ཡིན་ན། ད་ང་རང་ཚོ་འཐབ་རྩོད་ཀྱི་ཁྲོད་ལ་གཞོན་སྐྱེས་ལ་འགན་ཇི་ཙམ་ཅིག་ཡོད་མེད་དང། མ་འོངས་པར་དཔེར་ན་ཅིག་བོད་ཀྱི་འཐབ་རྩོད་དེ་ག་བ་གནས་མ་གནས་ཟེར་དེ་གཞོན་སྐྱེས་ལ་རག་ག་ཚོད་ཅིག་ལས་ཡོད་མེད་འདི་སྐོར་གསུང་རོགས་བྱེད། ཨོ། ད་དེ་ང་རང་སྒེར་གྱི་བསམ་ཚུལ་ཞུ་བ་ཡིན་ན་ཧ་ཅང་གི་གལ་ཆེན་པོ་རེད། ག་རེ་ཞུ་བ་ཡིན་ན་དཔེར་ན་ཆ་བཞག་ན་ང་འདྲ་བོ་ཆ་བཞག་ན་ད་གཅིག་མི་ཐོག་གཉིས་པ་ལ་ནི་བཤད་དགོས་རེད་དེ། ང། ལོ་ཆུང་པོ་རེད། བཙན་བྱོལ་རང་ལ་སྐད་བཤད་རྒྱུ་རེད། ངེད་ཀྱི་ནི་རྒྱ་མི་མཐོང་མ་མྱོང། ང། རྒྱ་གར་ལ་སྐྱེས་རེད། རྒྱ་མིས་ཨེར་ཀོ་ཞེས་ཞུས་མ་མྱོང། དེ་ནི་མི་ཐོག་དང་པོ་ང་ཚོ་ཕ་མ་ཚོ་ཕྱི་ལོ་ཆིག་སྟོང་དགུ། བརྒྱ་ལྔ་བཅུ་ང་དགུ་ལ་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་བའི་མི་ཁྲི་བརྒྱད་ཅིག་ཡོང་སྟེ་ད་ཕ་མ་ཚོ་མི་ཐོག་རྒན་པ་ཚོ་གིས་ང་ཚོ་ལ་བོད་ནང་གི་གནས་ཚུལ་ཁོ་རང་གི་ཕ་མ་ཚོ་གིས་སྔོན་ནས་ངའི་པ་ལགས་ཨ་མ་ལགས་ཀྱི་སྔོན་ནས་ཁ་ཡོད་ལག་ཡོད་ཀྱིས་ད་ཁོ་རང་ཚོ་དཀའ་ངལ་བྱུང་སྟངས་ཁོ་ཚོ་ཁོ་རང་ཚོ་སྤུན་ཀྱག་གཉེན་པོ་སྒང་ག་ཚང་མ་ང་ཚོ་ལ་བཤད་ཡིན་ད་རིང་ང་ཚོ་དེ་སྐྱབས་མགོན་རིན་པོ་ཆེ་གིས་དབུ་ཁྲིད་བའི་གཞུང་འདི་ལ་གཞུང་འདི་གི་ནང་ལ་ཡང་འཚར་ལོངས་བྱུང་ཡོད་དུས་ད་ང་ཚོའི་གནས་ཚུལ་འདི་གོ་ཚོར་བྱུང་རྗེས་ད་མི་ཐོག་གཉིས་པ་གིས་འགན་ཁྱེར་བྱས་མི་ཐོག་གསུམ་པ་ལ་ཨ་ནི་གཅིག་ག་འདྲའི་ལམ་སྟོན་བྱས་རེད། ཁོ་རང་ཚོ་ཁོ་ཚོ་ལ་བརྒྱུད་སྐུར་བྱས་ནས་འཐབ་རྩོད་དེ་མུ་མཐུད་ནས་གནས་ཀྱི། དེའི་ཆེད་དུ་ཡང་གཞོན་པ་ཚོ་འདི་སྒང་ལ་དོ་སྣང་གནང་དགོས་དང་དམིགས་བསལ་གྱི་ད་ལྟ་ཡང་བཙན་བྱོལ་ཕྱི་རྒྱལ་ནང་ཡོད་དེ་ངའི་ཕ་མ་ཚོ་གིས་སོ་སོའི་ཕྲུ་གུ་ལ་ཁ་ཡོད་ལག་ཡོད་གི་གནས་ཚུལ་དེ་ཁྱེད་རང་སུ་ཡིན་པ་ག་རེ་བྱས་ནས་ང་ཚོ་བཙན་བྱོལ་ལ་སླེབས་ཡོད་རེད་ག་རེ་བྱས་ནས་ང་ཚོ་ལུང་པ་གཞན་དག་དང་འདྲ་འདྲ་འགྲོ་ཐུབ་ཀྱི་ཡོད་མ་རེད་དཔེར་ན་ང་ཚོ་ཐེ་ཝན་གྱི་ནང་ལ་གནས་ཚུལ་ཞིག་བཤད་པའི་སྐབས་སུ་དཔེར་ན་ང་རང་སྒེར་ལ་བཤད་ཀྱི་ཡིན་ན་ང་བོད་པ་རེད་སྐྱེས་ས་རྒྱ་གར་རེད་ང་བོད་ལ་འགྲོ་ཆོག་གི་ཡོད་ཡོད་མ་རེད་ད་ནི་ཐེ་ཝན་མི་སེར་ཁྱེར་ཏེ་བསྡད་རེད་དེ་སྒྲུབ་འདི་ཁོ་རང་ལ་བརྟེན་ཡོད་འདུག་ཁོ་རང་དྲི་བ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ལུང་པ་གཞན་དག་ཅིག་ཡིན་ན་སོ་སོའི་ལུང་པ་ཁྱེད་ཀྱི་སོ་སོའི་ལུང་པ་ནས་ད་ལུང་པ་གཞན་དག་ལ་འགྲོ་བཞིན་ཡོད་རེད་དེ་ཡིན་ན་ང་ཚོ་ད་བོད་པ་ཅིག་རེད་བོད་ལ་འགྲོ་ཆོག་གི་ཡོད་མ་རེད་མི་སེར་ལ་སྐྱེས་ས་དེ་རྒྱ་གར་རེད། དེ་ཐེ་ཝན་གྱི་མི་སེར་ཁྱེར་བསྡད་རེད་འདི་འདྲའི་གི་གནས་ཚུལ་དེ་ཚོ་སླེབས་ཡོང་དུས་ད་ང་ཚོ་མ་འོངས་ཀྱི་མི་ཐོག་གསུམ་པ་བཞི་བ་གི་སྐུ་ལས་བསྐྱོན་བྱས་རྗེས་མ་གི་བོད་དེ་སོ་སོ་རང་གི་ལུང་པར་སླེབས་ཀྱི་ལུང་པ་ག་འདྲའི་ཆེ་ཆུང་ག་འདྲའི་བྱུང་གི་ཡོད་ན་གནས་ཚུལ་ཚགས་ཚུད་པོ་ག་འདྲའི་བྱུང་གི་ཡོད་ན་ཡིན་ནའང། མཐའ་མ་དེ་སོ་སོ་སོ་སོའི་གི་ལུང་པ་ལ་སོ་སོ་སོ་སོའི་གི Identity ཁྱེར་ནས་ཨ་ནི་གཅིག་ལུང་པ་གཞན་དག་ལ་འགྲོ་ཡས་གི་འདི་འདྲའི་གི་ཆེད་དུ་ལ་དང། རྒན་པ་ཚོ་གིས་འགན་གཙོ་བོ་བཞེས་བྱས་དམིགས་བསལ་མི་ཚང་གཅིག་ནང་ཆ་བཞག་ན་ཕ་མ་གཉིས་ཀྱིས་འགན་གཙོ་བོ་བཞེས་བྱས་ཕྲུ་གུ་ལ་ཨ་ནི་སྔོན་མ་ནས་གཅིག་སོ་སོ་གི་མ་འོངས་ཀྱི་གཅིག་ག་འདྲ། ཐོག་མར་བཙན་བྱོལ་སླེབས་དགོས་པའི་དམིགས་ཡུལ་དང་མ་འོངས་ཐ་མ་བོད་པ་ཅིག་ཡིན་པའི་ཀྱི་ལས་འགན་ཅིག་ཡོད་རེད་ད་ལྟ་ང་ཚོ་མང་པོ་ཅིག་གིས་གཞོན་སྐྱེས་ནང་ལ་དངོས་གནས་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་བརྟེན་ནས་དམངས་གཙོ་ཡང་དག་པ་ཅིག་རག་ཡོད་དུས་དམངས་གཙོའི་ནང་ལ་སོ་སོའི་ཀྱི་ཐོབ་ཐང་རང་དབང། ཐོབ་ཐང་རང་དབང་ལས་གལ་ཆེ་ཡང་ལས་འགན་ཅིག་ཡོད་དེ་ནང་ནས་དམ་འཛིན་གྱིས་ང་ཚོ་བཙན་བྱོལ་ནང་ཡོད་ཤེས་ན་ད་དུང་ལུང་པ་གཞན་དག་དང་མ་འདྲ་བར་སོ་སོ་རྐུབ་འཛུགས་ས་ལས་ས་ཆ་ཡོད་ཡོད་མ་རེད་དེ་བྱས་ནས་ཞེ་པོ་ཅིག་གང་འདྲ་ཅིག་དམངས་གཙོ་འགྲོ་བ་མིའི་ཐོབ་ཐང་སོ་སོའི་ཐོབ་ཐང་དང་རང་དབང་སྐོར་ལ་ཞེ་པོ་ཅིག་ཞུས་བསྡད་པ་ཡིན་ན་ཨ་ནི་ག་འདྲས་ཆགས་ས་རེད་ད་འདི་འདྲས་ཚང་མས་ཐུགས་བསམ་བཞེས་དགོས་དེ་ཧ་ཅང་གི་གལ་ཆེན་པོ་རེད་ཞེས་བསམ་གྱི་འདུག་འདི་བྱས་དུས་ད་ལྟ་ཁྱེད་ཀྱིས་དྲི་བ་དང་འབྲེལ་བྱས་ནི་གཞོན་སྐྱེས་ཚོ་ལ་གོ་རྟོགས་སྤེལ་ཡས་གལ་ཆེན་པོ་ནང་ནས

ཨོ་སི་ཀྲུ་ལི་ཡ་རེད། ཐའེ་ཝན་རེད། ནི་ཡང་ཉི་ཧོང་རེད། དེ་མིན་ཡང་ཕྱི་རྒྱལ་ཡུལ་གྲུ་ཁག་རིམ་པས་ཀྱིས་ད་གཅིག་གསུམ་བཅུ་དུས་དྲན་གྱི་ལས་འགུལ་དེ་ཐུགས་བསམ་གནང་གི་ཡོད་རེད། དེ་རིང་ང་ཚོའི་རླུང་འཕྲིན་གསན་གཟིགས་གནང་མཁན་ཡོངས་ལ། ནི་ཡན་བཀྲ་སེང་ལགས་ཀྱིས་ད་གཅིག་དབུ་ཁྲིད་པའི་ཐོག་ནས་དེ་སྔོན་དཔེར་ན་ཅིག་གོམ་བགྲོད་ཀྱི་ལས་འགུལ་རེད་དང་དེ་བཞིན་གྱི་སང་ཉིན་ཡང་གསུམ་བཅུ་དུས་དྲན་གྱི་ལས་འགུལ་ག་ག་འདྲས་གནང་གནང་རྩིས་ཡོད་མེད་དེ་ཚོའི་ཐོག་ལ་ནི་བཀའ་མོལ་ལྷུག་པོ་གནང་བ་དེ་ཐུགས་རྗེ་ཆེ།
ཐུགས་རྗེ་གནང། མཚམས་དེ་ནས་ང་ཚོ་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་ལྷན་དུ། ཨ་ནི་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་དང་འབྲེལ་བའི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། ཨ་ནི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ད་ཐོག་མ། ཁྱེད་རང་སྒེར་གྱི་ངོས་ནས་ཅིག་ཟེར་བ་ཡིན་ན། ད་ད་ལྟ་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་འདི་ང་ཚོའི་ངོས་ནས་ད་དུས་དྲན་སྲུང་བརྩི་ཞུ་གི་ཡོད་རེད། ཁྱེད་རང་གིས་ད་ལོ་ངོ་དྲུག་ཅུ་རེ་བཞི་ནང་ཅིག་ཕྱི་བལྟས་བྱས་པ་ཡིན་ན། བཙན་བྱོལ་ནང་ཡོད་པའི་བོད་མི་ཚོའི་ངོས་ནས་ལས་འགུལ་སྤེལ་ཕྱོགས་དེ་ལ་གཟིགས་ཕྱོགས་ག་འདྲ་ཡོད་ན་ལགས། ལགས་རེད་ད་སུ་ལ་ཡིད་ལྟ་བ་ལ་ད་ལྟ་ད་རྩ་བའི་ང་ཚོ་ལས་འགུལ་རྣམ་པ་འདྲ་མི་འདྲ་སྤེལ་བསྡད་ཀྱི་ཡོད་རེད་དེ་ལ་ད་གསུམ་བཅུའི་དུས་དྲན་དེ་ལ་ཡང་ང་རང་ཚོས་ངོས་འཛིན་བྱས་དེ་ག་རེད་ཟེར་ན་ད་བོད་ནང་ལོགས་ལ་ཅིག་གི་ད་རང་དབང་མེད་པའི་དམ་དྲག་ཤུགས་ཆེན་པོ་ཅིག་གི་འོག་ནས་ད་ངོ་རྒོལ་བྱེད་ཐུབ་ཀྱི་ཡོད་དམ་མེད་ནས་ད་འདྲ་འདྲ་མ་གཏོགས་ཅིག་གི་ཕྱི་རྒྱལ་རྒྱལ་ཁབ་དང་ད་བོད་པ་ཕེབས་པའི་གི་རྒྱལ་ཁབ་བོད་པ་བཙན་བྱོལ་ཆགས་དེ་ཚོ་ཆ་ཚང་ལ་ཡང་ད་ལས་འགུལ་སྤེལ་ཐུབ་ཀྱི་རེད་འདི་འདྲ་ཚོ་མ་ལས་འགུལ་སྤྱི་ཡོངས་ཐོག་ཉམས་ཉེས་སྡུག་རྟགས་ཡོང་དུས་མང་ཆེ་བ་འདྲ་བོ་གཅིག་གོམ་བགྲོད་རང་གཅིག་གི་ངོ་བོ་དང་རེ་ཞོ་ད་ཞི་བའི་གོམ་བགྲོད་ཟས་སྦྱོར་བ་ས་ས་གོ་བ་ནས་གོ་བ་ལ་གཅིག་རེ་འགྲོ་ཨ་འདི་ནས་སྐད་འབོད་བྱས་བྱས་རེ་ཞོ་ད་གཅིག་ད་འདི་ད་སྤྱི་ཡོངས་ནས་ཕྱོགས་ཡོངས་ནས་འདི་རང་ཅག་འདྲ་བོ་གཅིག་གཅིག་པ་འདུག་ཆགས་ཀྱི་འདུག་ད་མ་འོངས་པ་ལ་ཡིན་ནའི་རེ་ད་ཡ་གཅིག་བྱས་ན་ང་རང་ཚོ་གི་ལས་འགུལ་གྱི་རྣམ་པ་འདི་ཏོག་ཙམ་གཅིག་ཕར་འགྱུར་བ་བཏང་བའི་ཐོག་ནས་ར་གཅིག་གི་གནད་འགག་དང་འགག་རྩ་གང་ལ་གཞི་བཞག་པའི་ཐོག་ནས་ད་གཅིག་གི་གསུམ་བཅུའི་དུས་དྲན་འདི

གསུམ་བཅུ་དུས་དྲན་གྱི་ལས་འགུལ་སྤེལ་ཕྱོགས་དེའི་ཐོག་ལ་ཡང། ཕན་ནུས་ག་ཚོད་ཟིན་གྱི་ཡོད་ན་བསམ་གྱི་ཡོད་ན། ད་སྤྱི་ཚོགས་དྲ་རྒྱ་གསུངས་ཡོང་དུས་ཙམ་པ་ལ་ཡ། སྤྱི་ཚོགས་དྲ་རྒྱ་ནང་ནས་ཡང་གཅིག་གི་དཔེར་ན་ཆ་བཞག་ན་ང་ཚོ་གསུམ་བཅུའི་དུས་དྲན་ལས་འགུལ་ཅིག་སྤེལ་བའི་སྐབས་ལ་ཡ། ཡང་གཅིག་དེ་ཁྱབ་བསྒྲགས་ཤུགས་ཆེན་པོ་འགྲོ་ཡ་ལ་ཡ། ནི། ང་ཚོ་སྤྱི་ཚོགས་དྲ་རྒྱ་དམིགས་བསལ་དང་གསར་འགྱུར་ཡིན་པ་བྱས་དུས་སྒང་ལ། ངོ་དེབ་ཀྱི་རིགས་རེད Twitter ཀྱི་རིགས་རེད། དེ་ནས WhatsApp ཀྱི་རིགས་རེད་དེ་ཚོ་ཚང་མ་ང་ཚོས་ཏན་ཏན་བེད་སྤྱོད་བྱས་ཡོད་རེད་བསམ་གྱི་འདུག་ཅིག་ང་རང་ཚོའི་གནས་སྟངས་དེ་འགྲེལ་བཤད་ཕྱི་ལོགས་ལ་རྒྱག་ཡས་ཀྱི་དོན་དག་ལ་ག་འདྲ་ཟེར་ན་ང་ཚོ་ངོ་རྒོལ་བྱེད་པའི་སྐབས་ལ་གཞུང་མང་པོ་ཞིག་གིས་ད་རྒྱལ་ཁབ་གཞུང་གི་རྒྱབ་སྐྱོར་གཅིག་དགོས་འདུག་ཟེར་གྱི་ཡོད་དེ་རྒྱལ་སྤྱིའི་གི་ཚོགས་པའི་གི་རྒྱབ་སྐྱོར་དགོས་འདུག་ཟེར་གྱི་ཡོད་དེ་དེ་དང་མཉམ་དུ་མི་མང་མང་པོ་ཞིག་གི་རྒྱབ་སྐྱོར་དགོས་ཞིག་དང་དེའི་ནང་ནས་གལ་ཆེ་ཤོས་དེ་ད་ལྟའི་ཆར་ད་རྒྱ་ནག་རང་གི་མི་མང་གི་རྒྱབ་སྐྱོར་དེ་དགོས་དཔེ་མི་སྲིད་གལ་ཆེན་པོ་ཆགས་ཡོང་དུས་ཙམ་པ་སྤྱི་ཚོགས་དྲ་རྒྱ་དེ་བེད་སྤྱོད་ཤུགས་ཆེན་པོ་རེ་བྱེད་དགོས་རེད་བསམ་འདུག་མ་ཟད་པའི་གི་སྤྱི་ཚོགས་དྲ་རྒྱ་དེ་གསུམ་བཅུ་དུས་དྲན་མ་བཏང་གོང་ནས་ད་དེ་རིང་འགྲོ་གི་རེད་རོ་དང་པོ་དེ་ཡི་བར་དུ་ལ།

གནས་སྡོད་གནད་ཡོད་མི་སྣ་གདན་འདྲེན་ཞུ་ཡ་རེད་ཁོ་རང་ཚོ་གིས་ཡང་བོད་དོན་ཐོག་ལ་གཏམ་བཤད་རེད་རྒྱབ་སྐྱོར་ཡོང་ཐུབ་ཡ་ལ་འབད་བརྩོན་གནང་དགོས་དེ་གལ་ཆེ་ལོས་གཟིགས་ཀྱི་ཡོད་ན།
ཨོ་ད་དེ་དཔེ་མི་སྲིད་གལ་ཆེན་པོ་རེད་རྩ་བ་ཉིད་དེ་ཞུ་ཡའི་ལམ་སང་དྲན་ཡོད་མ་རེད་ཁྱེད་རང་དྲི་བ་བཏང་བ་སོང་ཙང་དེ་གནད་འགག་ཆེན་པོ་ཞིག་ཆགས་གི་འདུག་ཐུགས་རྗེ་ཆེ་ཞུ་ཡ་ཡིན་ད་དེ་གནད་འགག་ཆེན་པོ་རེད་དཔེར་ན་ཆ་བཞག་ན་ང་ཚོ་བོད་པ་ཨ་རི་ལ་ཡོད་རེད་ཁེ་ན་ཌ་ཡོད་རེད་ཡུ་རོབ་རྒྱལ་ཁབ་མང་པོ་ཅིག་ལ་ཡོད་རེད་ཨ་ནི་ང་ཚོ་དེ་ཨོ་སི་ཀྲི་ལི་ཡ་བྱེད་དུས་ཙམ་པ་ལ་ཡ་ཨ་ཀྱ་རྒྱ་གར་དེ་གའི་ཚང་མའི་གི་གནད་ཡོད་གི་དཔོན་པོ་ད་དཔོན་པོ་ཟེར་དུས་ཙམ་པ་ད་ཆབ་སྲིད་པའི་དབུ་ཁྲིད་དེ་གའི་རེད་ཆབ་སྲིད་པའི་དབུ་ཁྲིད་ད་མི་དཀྱུས་མའི་གི་སྐད་ཆའི་ཚིག་ལི་ཡ་ཁྱི་སྐད་ཆ་བཤད་སྟངས་ཡིན་ནའི་རེད་སྐད་ཆ་གི་བརྗོད་བྱ་ཡིན་ནའི་རེད་ཁོ་གོ་གནས་དང་གནས་སྟངས་མང་པོ་ཅིག་གི་ཐོག་ནས་ནུས་པ་ཆེན་པོ་ཅིག་གི་ཕར་ཕྱོགས་ལ་ཡ་ཤུགས་རྐྱེན་ཤུགས་ཆེན་པོ་ལ་ཐེབས་པའི་གི་ནུས་པ་ཡོད་དུས་ཙམ་པ་ལ་ཡ་བོད་པ་ལ་རྒྱབ་སྐྱོར་བྱས་བསྡད་མཁན་ཁ་ཞེ་གཉིས་མེད་གི་ཐོག་ནས་རྒྱབ་སྐྱོར་བྱས་དེ་ངས། དེ་དག་ཚང་མ་ལ་ཡང་ཡང་གཅིག་གིས་དེ་འདྲའི་གདན་འདྲེན་ཞུས་བྱས་དཔེར་ན་ཆ་བཞག་ན་ཁེན་པེ་ར་ལ་ཡིན་ན་དེ་འདྲའི་གདན་འདྲེན་ཞུས་བཞག་པ་གནང་འདུག་དེ་འདྲའི་འབྲས་བུ་ཡང་དཔོན་པོ་དེ་འདྲའི་གདན་འདྲེན་ཞུས་བོད་དོན་རྒྱབ་སྐྱོར་བྱེད་མཁན་གྱི་འགོ་ཁྲིད་དེ་འདྲའི་སྐད་ཆ་བཤད་བཅུག་ཐུབ་པ་ཡིན་གཅིག་དང་བཤད་ཡས་ཀྱི་གོ་སྐབས་བྱུང་བ་ཡིན་ན་བརྒྱ་ཆ་བརྒྱ་ཡང་སུ་སོ་སོའི་གི་དཔོན་པོ་དེ་ཚོ་ནག་ཅིག་གི་གྲོས་ཚོགས་འཐུས་མི་ཡིན་དེ་ཚང་མ་ལ་སོ་སོ་ལ་རྒྱབ་སྐྱོར་ཅིག་ཡོད་ནས་གྲོས་ཚོགས་འཐུས་མི་ཆགས་ཀྱི་ཡོད་ཡིན་དུས་ཏན་ཏན་ཁོང་ཚོའི་བར་ལ་ཅིག་འགན་བཞེས་སྟེར་མཁན་དང་ལས་ཀ་བྱེད་སྟེར་མཁན་ཡང

ད quantity ཟེར་དུས་ཙམ་པ་ད་གྲངས་ཀ་སྐད་ཆ་དེ་རེད་ང་ཚོ་གཞོན་སྐྱེས་མང་པོ་ཞེ་ཅིག་ད་ཕྱི་རྒྱལ་ལ་སླེབས་བསྡད་ཡོད་རེད་རྒྱ་གར་ལ་ཡོད་རེད་གཞོན་སྐྱེས་དེ་གས་འདི་ད་གསུམ་བཅུའི་དུས་དྲན་ལ་ཡ་འཛོམས་ཐུབ་པ་བྱས་བརྒྱ་ཆ་བརྒྱ་ནས་བརྒྱ་འཛོམས་ཐུབ་པ་བྱས་ད་དཔེ་མི་སྲིད་གལ་ཆེན་པོ་རེད་དཔེར་ན་ཆ་བཞག་ན་སིད་ནི་ལ་གཞོན་སྐྱེས་ད་བོད་པའི་མི་ཆིག་སྟོང་ཉིས་སྟོང་ཅིག་གི་གཡས་གཡོན་ནས་གཞོན་སྐྱེས་ལྔ་བརྒྱ་དྲུག་བརྒྱ་ཡོད་པ་ཆ་བཞག་ལྔ་བརྒྱ་དྲུག་བརྒྱའི་ནང་ན་ནས་ཆ་ཚང་བ་ཅིག་ཡོང་ཐུབ་པ་བྱས་དཔེ་གལ་ཆེན་པོ་རེད་ད་ཡིན་སིད་ནི་ལ་དཔེ་མཚོན་བྱས་འོ་ད་རིན་པོ་བག་ལ་ཡིན་ནས་དྲག་པ་ཆེན་པོ་རེད་ད་དེ་ལས་ཀྱང་ནང་ལོགས་ནས་ཨ་ནེ་ཅིག་གིས་སྐད་འབོད་བརྒྱབ་པའི་སྐབས་ལ་ཡིན་ནས་ལས་འགུལ་སྤེལ་པའི་སྐབས་ལ་ཡ་ནུས་པ་འདྲ་མི་འདྲ་ཡོད་རེད་བ་ཁ་ཤས་ལ་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བྱེད་མཁས་པོ་དེ་འདྲ་ཡོད་རེད་ཁ་ཤས་ཡང Slogan འབོད་སྒྲ་འབོད་ཚིག་དེ་འདྲ་ཁྲིད་མཁས་པོ་དེ་འདྲ་ཡོད་རེད་ཁ་ཤས་ཡང་ཅིག་གིས་སྐད་ཤུགས་ཆེན་པོའི་ཐོག་ནས་སྐད་འབོད་བྱེད་ཐུབ་མཁན་དེ་འདྲ་ཡོད་རེད་དེ་འདྲ་ཚང་མ་སོ་སོའི་ནུས་པ་ག་རེ་འདུག་དེ་ཉིན་ཉིན་མོ་དེ་ལ་ཡ་སྟོན་ཐུབ་ཡས་ཀྱི་གོ་སྐབས་ཅིག་རེད་བསམ་གི་འདུག་དེ་ནས་འདི་ཚང་མ་དམིགས་བསལ་བོད་མཐོང་མ་མྱོང་མཁན་གྱི་བོད་པ་དེ་ཚོ་ཀྱིས་བོད་སོ་སོ་དེ་མེད་པའི་སྐབས་ལ་སོ་སོའི་ཀྱི་པ་ལགས་ཀྱི་པ་ལགས་ཟེར་ནས་རེད་ད་སོ་སོའི་ཀྱི་གང་གི་ད་ཅིག་གི་མེས་པོ་དེ་ཚོ་བོད་ཤོར་བའི་སྐབས་ལ་དཀའ་ངལ་ག་རེ་མྱངས་ཡོད་དེ་ང་ཚོ་ཚོར་བ་ལེན་ཡས་ཀྱི་དུས་ཚོད་ཅིག་ཡིན་པ་ཡིན་དུས་ཙམ་པ་ཏན་ཏན་ང་ཚོ་གཞོན་སྐྱེས་མང་པོ་ཞེ་ཅིག་འདི་ནང་ལ་དོན་དག་གི་ཐོག་མཉམ་ཞུགས་བྱེད་དགོས་ཀྱི་རེད་ལས་འགུལ་ཅིག་གི་ཆ་ནས་སྐད་ཆ་བཤད་པ་ཡིན་ནས་སོ་སོ་སོ་ག་རེ་འཇོན་ས་རེད་པས་ག་རེ་བྱེད་ཐུབ་ས་རེད་པས་དེ་ཚོ་བསམ་བློ་བཏང་ནས

སུན་པོ་བཟོ་ཡ་གཙོ་བོ་མེད་ད་སུན་པོ་བཟོ་ཡ་དེ་འདྲ་ཡོད་རེད་ཁ་པར་བཏང་ནས་ཁ་པར་བཏང་ནས་སུན་པོ་བཟོ་ཡ་ཡོད་རེད་འདྲ་མི་འདྲ་བྱས་ཡོད་རེད་ད་ཅིག་གི་ཡིན་ན་ཅིག་གི་སྣ་ཁ་བཅོ་བརྒྱད་ཡོད་རེད་བཟོ་ཡ་ག་འདྲ་ཟེར་ན་སྐད་འབོད་དེ་མང་ཚོགས་ཀྱི་དུས་ཚོད་ངེས་ཅན་ཅིག་ཐེབས་གི་རེད་དེ་ནས་སོ་སོ་སོ་གིས་ཡང་ལས་འགུལ་ཁ་པར་བཏང་གཞུང་ཚབ་ག་ས་ག་ལ་ཁ་པར་བཏང་གཞུང་ཚབ་ག་ས་ག་ལ་རེད་བ་ཡི་གེ་བཏང fax བཏང་རྒྱུ་སུན་པོ་བཟོ་རྒྱུ་འབུ་སུ་དོག་པོ་བཟོས་རེད་ཨོའོ་ད་བོད་པའི་གནས་ཚུལ་འདི་གཅིག་ལ་ལག་པ་མ་འཆང་པ་ཡིན་ན་སུན་པོ་ཅི་བཟོ་དགོས་བསམ་པ་དེ་འདྲ་བཟོ་ཡ་ཡོད་རེད་བསམ་གོ། ད་སང་ཉིན་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་ཆགས་ཀྱི་ཡོད་རེད་ཨ་ནི་ད་ཡང་ཨོ་སི་ཁྲུ་ལི་ཡ་རང་ལ་ད་བོད་མིའི་གནས་སྡོད་ས་ཁུལ་ཁག་མང་པོ་ཅིག་ལ་དེའི་ལས་འགུལ་སྤེལ་གནང་ཡ་རེད་ཤག་ཨ་ནི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ལྟ་བུ་ཆ་མཚོན་པའི་ནི་ཨ་ནི་ཀན་བེ་ར་ལ་ད་ཕེ་ཁེ་ཡང་ཅིག་ཅིག་མཛད་འཆར་དེ་མང་པོ་ཞེ་ཅིག་འདུག་ཨ་ནི་སང་ཉིན་ཡང་ཀན་བེ་ར་རང་ལ་དཔེར་ན་ཅིག་གསུམ་བཅུའི་དུས་དྲན་གྱི་ད་ལས་འགུལ་སྤེལ་ཡ་དེ་ཨ་ནི་ཡང་མི་ག་ཚོད་འདུ་འཛོམས་གནང་གི་ཡོད་ན་ཨ་ནི་ཡང་དེའི་གནད་འགག་ག་ཚོད་ཆགས་ཡོད་ན།

རྒྱ་ནག་གཞུང་ཚབ་མདུན་ལས་འགུལ་བརྩམས་པའི་སྐབས་སུ་ཡང་ཅིག་ཉེན་རྟོག་པ་རེད། དེ་མིན་ཡང་རྒྱ་ནག་རང་ནས་བོད་སྐད་ད་ཅིག་ག་ལོ་རེད། རྒྱ་ནག་ཡུལ་མི་རང་གིས་བོད་ནང་ཅིག་ཡང་ལས་འགུལ་དེ་ཚོ་ལ་ཅིག་ཁོ་རང་ཚོ་གིས་གནོད་སྐྱེལ་ཡ་རེད། དེ་ཚོ་ལ་ཅིག་ཡང་ལམ་ལྷོང་མ་ཡོང་ཡ་ལ་ཁོང་ཚོ་འབད་བརྩོན་བཞུགས་གནང་གི་འདུག་དེ་འདྲའི་དེ་སྔ་བྱུང་མྱོང་ཡོད་ན་ད་ལྟའི་ཆ་ལ་དེ་འདྲའི་ཡང་ཅིག་ཚོད་དཔག་གནང་གི་ཡོད་ན། ཨེ་ཉན་འདུག་བ་ལ་ག་འདྲའི་ཆུང་མའི་ཁེན་བེ་ར་རང་ལ་ཉེས་ཞུ་དམིགས་བསལ་ཧ་གོ་གི་མི་འདུག་ཡིན་པ་ཡིན་ན་ལ་དམ་དྲག་ཏེ་སུ་ཡོང་དེ་ཅིག་དང་དེ་འདྲའི་དེ་རྒྱ་ཚོ་རྒྱ་ཡོད་རེད་སྟབས་དམིགས་བསལ་ཨོ། ཨོསྟྲེ་ལི་ཡ་འབྲོག་ཡུལ་སོགས་ན་ཆབ་སྲིད་བཙོན་པ་དང་འབྲེལ་ཡོད་འབྲེལ་ཆགས་གླས་ཏེ་ཡོང་རྒྱུ་མི་རྐྱང་རྐྱང་ཡིན་དུས་ཙམ་པ་ལུང་པ་གཞན་པ་དང་མ་འདྲ་བས་ཀྱི་རྒྱ་ནག་གཞུང་གི་དོ་སྣང་བྱེད་སྟངས་འདི་རྒྱ་མཚོ་རྒྱ་མ་འདྲ་ཅིག་དང་རེས་ཅིག་ཤུགས་ཆེན་པོ་འདྲ་བོ་བྱིས་བར་དུ་འདི་ཡིན་དུས་ཙམ་པ་ལ་ཡ་ད་ཕ་གིའི་གཞུང་ཚབ་ཀྱི་མདུན་ལ་ལབ་དུས་ཙམ་པ་གཞུང་ཚབ་འདི་རྒྱ་ནག་གི་ས་ཆ་ཡིན་དུས་ཙམ་པ་གཞུང་ཚབ་ནང་ལོགས་ལ་འཛུལ་ཐུབ་ཡ་ཡོད་མ་རེད་པ་ཡིན་ནའི་ལ་གཞུང་ཚབ་ཀྱི་མདུན་འདི་ཨོསྟྲེ་ལི་ཡའི་ས་ཆ་ཡིན་དུས་ཙམ་པ་ང་ཚོ་ལས་འགུལ་སྤེལ་ལ་ཕ་ཆེན་གང་གི་ཚིག་གི་དེ་སང་མོ་དུ་ནམ་རྒྱུན་འདི་ན་ང་ཚོ་ཕ་གིར་སྡོད་དུས་ཧྥ་ལུན་ཀུང་གི་ལས་འགུལ་སྤེལ་མཁན་དེ་དག་ང་ཚོ་མདུན་དུ་བསྡད་དེ་ཡིན་འདུག་ད་གལ་སྲིད་བར་གཅོད་འདྲ་བོ་ད་དཀའ་ངལ་བྱུང་བ་ཡིན་ན་ནི་འགན་ཚང་མ་རྒྱ་ནག་གཞུང་དང་གཞུང་ཚབ་ཀྱིས་འཁྱེར་དགོས་ཡ་གནས་སྟངས་ཅིག་ཆགས་ཀྱི་རེད་བསམ་འདུག་དེ་མིན་ང་རང་ཚོ་བོད་པའི་ངོས་ནས་ལས་འགུལ་སྤེལ་སྟངས་སྤེལ་ལུགས་དེ་ཚང་མ་ཞི་བའི་གི་ཐབས་ལམ་ཐོག་ནས་ཆགས་བསྡད་ཀྱི་ཡོད་དུས་ཙམ་པ་ལ་ཡ། དེ་འདྲའི་ང་ཚོའི་ངོས་ནས་དཀའ་ངལ་གྱི་ཆགས་ཀྱི་མ་རེད་ད་ཁོ་རང་ཚོ་རྒྱ་ནག་གཞུང་གི་ངོས་ནས་ཡང་དཀའ་ངལ་འཕྲད་བསྡད་ཡ་རེད་བཟོས་བསྡད་ཡ་དེ་འདྲ་ཆགས་མི་སྲིད་པ་ཁེ་མ་རེད་ད་དེ་གསུམ་བཅུའི་དུས་དྲན་འདི་རྒྱ་ནག་མང་མི་མང་པོ་ཞིག་གི་ཧ་གོ་གོ་བ་འགྲོ་གི་རེད།
ད་ཁ་སང་ཉེ་ཆར་རང་ཨོ་སི་ཀྲུ་ལི་ཡ་གི་ཕྱི་སྲིད་བློན་ཆེན་རྒྱ་གར་དུ་ཕེབས་ཡོད་རེད། ད་ལྟ་རྒྱལ་ཁབ་ཉི་ཤུ་ལ་གྲུབ་པའི་ཚོགས་འདུ་འདིའི་ཐོག་ལ་དུ་ཕེབས་ཡོད་རེད། ཕྱིས་སུ་ཡང་ཅིག་ད་བར་དེ་མིན་རྒྱ་གར་ནང་ཚོགས་འདུ་གལ་ཆེན་པོ་མང་པོ་ཞིག་ལ་ཕྱིར་ཕེབས་བཞག་ཨ་ནི་ད་རྒྱ་ནག་དང་ཡང་ཨོ་སི་ཀྲུ་ལི་ཡ་གཉིས་ཅིག་འབྲེལ་བ་དེ་དགོས་ཀྱི་ཡོད་རེད། ཨ་ནི་ད་གནས་གནས་སྟངས་དེ་འདྲའི་ཅིག་སྐབས་སུ། ད་མ་འོངས་པ་བོད་པའི་གི་གནས་སྟངས་འདི་རེད་རང་བཙན་གྱི་ལས་འགུལ་དེ་ཚོའི་ཐོག་ལ་གཟིགས་ཕྱོགས་ག་འདྲས་ཡོད་ན་ཨ་ནི་ད་མ་འོངས་པ།

དྲང་བདེན་གྱི་འཐབ་རྩོད་ཅིག་དང་བོད་ལ་ཡང་རང་བཙན་མ་རག་ཡའི་དབང་དུ་བཏང་བའི་གནས་ལ་རྒྱ་ནག་གཞུང་གིས་དྲང་པོ་བྱས་རྒྱ་ནག་གཞུང་གི་ཁྲིམས་དང་མཐུན་པའི་ལས་ཀ་བྱེད་རྒྱ་ནག་གཞུང་གིས་བོད་པའི་མི་རིགས་དང་བོད་པའི་གི་སྐད་ཡིག་བོད་པའི་གི་རིག་གཞུང་བོད་པའི་གི་མིང་དོན་མཚུངས་པའི་ཆབ་སྲིད་ཀྱི་རང་དབང་རང་བཙན་ལ་ག་ཟེར་རེད་རང་སྲིད་རང་སྐྱོང་དེ་ཚོ་ལ་ཡང་གུས་ཞབས་དང་བརྩི་བཀུར་བྱེད་ཀྱི་ཡོད་ན་ང་ཚོ་འདི་ཞིག་སོང་འགྲོ་ཡ་གི་ལམ་ཁ་ཅིག་ཡོད་བསྡད་པ་རེད་དེ་ཀོ་ད་ཆེད་ཀྱི་གནས་ཚུལ་འགྱུར་བ་ཐེབས་ན་མ་ཐེབས་ན་ཅིག་རེད། ཡིན་པ་ཡིན་ནའི་ལ། ད་ལྟའི་ཆ་ལ་ཨོ་སི་ཀྲི་ལི་ཡ་དེ་ག་རེ་ཆགས་བསྡད་རེད་ཟེར་ནའང་ཨོ་སི་ཀྲི་ལི་ཡ་དེ Geopolitically ཟེར་དུས་ཙམ་པ་ད་ག་ཟེར་རེད། ས་ཆའི་ཆགས་སྟངས་འབྲེལ་བ་ཆབ་སྲིད་དང། འཐབ་ཇུས་ཀྱི་ཐོག་ནས་དེ་རྒྱ་ནག་གི་འགྲམ་ལ་ཡོད་བསྡད་པ་གཅིག་ལ་ཡང་ཆབ་སྲིད་ཀྱི་གནས་སྟངས་དང་དམག་དོན་གྱི་གནས་སྟངས་ཀྱི་ཐོག་ནས་ཡང་ཨ་རིའི་ལུང་པའི་གི་གནས་སྟངས་འདི་ཡང་ཐག་ཉེ་པོ་ཞིག་ཏུ་ཆགས་བསྡད་དུས་ཙམ་པ་དེ་གང་ལྟར་ཨ་རི་དང་རྒྱ་ནག་དང་འབྲེལ་བ་གྱི་གནས་སྟངས་ཐོག་ནས་ཨོ་སྟྲེ་ལི་ཡ་དེ་ག་བ་ལ་འདུག་གི་རེད་ག་འདྲས་བྱེད་ཀྱི་རེད་ཟེར་གྱི་དོ་སྣང་དེ་ཤུགས་ཆེན་པོ་རེད་དེ་ཡིན་དུས་ཙམ་པ་ལ་ཡ་གལ་སྲིད་ཆབ་སྲིད་ཀྱི་གནས་སྟངས་རང་གི་ཐོག་ནས་སྐད་ཆ་བཤད་པ་ཡིན་ན་ཨོ་སྟྲེ་ལི་ཡ་རྒྱ་ནག་ལ་ཡ་གཅིག་བརྡ་ལན་འཇལ་དགོས་ཡ་རྒྱ་ནག་གང་ལ་ལངས་དགོས་ཡིན་ན་བོད་པའི་གནས་ཚུལ་དེ་དཔེ་མ་སྲིད་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡ་གལ་སྲིད་ཆབ་སྲིད

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཨོ་སི་ཀྲེ་ལི་ཡའི་གྲོས་ཚོགས་འཐུས་མི། Janet Rice། མཆོག་གིས་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་མོར་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་ལུགས་གསུངས་འདུག་ཡང། ཨ་མི་རི་ཀའི་ནུབ་རྒྱུད California མངའ་སྡེའི Santa Barbara མངའ་སྡེའི་གྲོང་སྡེ་ལས་ཁུངས་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་མིའི་སྒེར་ལངས་དུས་དྲན་འདི་བཞིན་བོད་ཀྱི་ཉིན་མོ་ཞེས་སྲུང་བརྩི་ཞུ་རྒྱུ་ཐག་གཅོད་གནང་བའི་བསྒྲགས་གཏམ་ཞིག་སྤེལ་འདུག་པ་མ་ཟད་ཚེས་བརྒྱད་ཉིན་ལས་ཁུངས་མདུན། བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་ཡོད་འདུག་གསར་འགྱུར་གཞན་ཞིག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་མཆོག་གིས་རྒྱ་ནག་གཞུང་ལ་བོད་དང་ཤིན་ཅང་མངའ་ཁུལ་དུ་བློ་འཚབ་བྱེད་གཞིའི་གནད་དོན་རྣམས་སེལ་དགོས་པའི་འབོད་སྐུལ་གནང་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་དེ་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།